གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར

གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གསར་འཛུགས་གནང་སྟེ་འདི་ལོ་ལོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པས་ན་མཐོ་རིམ་སློབ་གཉེར་ཁང་དེའི་འཕེལ་རིམ་སྐོར་སློབ་སྤྱི་པ་སངས་ཚེ་རིང་ལགས་སུ་གནས་འདྲི་ཞུས་པ་ཞིག་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་སན་ཇེ་ཀུན་ཌུ་གཙོས་པའི་ཉེན་རྟོག་པའི་དཔོན་རིགས་རྣམས་ལ་དེ་རིང་མཇལ་ཁ་བསྩལ་གནང་མཛད་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་ཉི་ཤུ་རྩ་དགུའི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པ་སྐུ་ཞབས་སན་ཇེ་ཀུན་ཌུ་ལགས་དང་ཨའི་ཇི་ཛ་ཧུར་ཛེ་ཌི་ལགས་དེ་བཞིན་ཧི་མ་ཅལ་མངའ་སྡེའི་ས་ཁུལ་ཁག་འདྲ་མིན་ནས་ཕེབས་པའི་ཉེན་རྟོག་དཔོན་རིགས་ཁག་ཅིག་ལ།

རྒྱ་གར་ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པས་བྱིན་གྱིས་བརླབས་པའི་གནས་ཁྱད་པར་ཅན་ཞིག་དང་ངོས་རང་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་རྗེས་སུ་འཇུག་མཁན་ཞིག་ཡིན་པས་ངོས་རང་རྒྱ་གར་ནང་བསྡད་རྒྱུའི་འདོད་པ་ཡོད་ཅེས་དང་ལྷག་པར་དུ་རྒྱ་གར་དེ་བཞིན་ཆབ་སྲིད་ཀྱི་ཐོག་ནས་མང་གཙོའི་རྒྱལ་ཁབ་ཞིག་དང་ཆོས་ཕྱོགས་ཀྱི་ཐོག་ནས་རྒྱ་གར་ནང་ཆོས་ལུགས་ཚང་མ་འཆམ་མཐུན་ངང་གནས་བཞིན་པ་དེ་ངོ་མཚར་ཅན་ཞིག་རེད་ཅེས་བཀའ་བསྩལ་འདུག། ཡང་མཇལ་ཁའི་ཐོག་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་ཀྱིས་དབུས་པའི་གཞན་ཉེན་རྟོག་དཔོན་རིགས་ཆེ་ཁག་ཐུན་མོང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་མཛད་རྗེས་ལ་ཆེ་བསྟོད་ཀྱི་ཚུལ་དུ་དབུ་ཞྭ་དང་ཕྱག་རྟགས་ཤིག་འབུལ་ཡོད་པ་རེད། ཁོང་རྣམ་པ་ད་རེས་གཙོ་བོ་བཞུགས་སྒར་རྡ་རམ་ས་ལར་འཚོགས་བཞིན་པའི་ཧི་མ་ཅལ་ཉེན་རྟོག་རུ་ཁག་བར་གྱི་རྩེད་མོའི་འགྲན་བསྡུར་ཞིག་ཏུ་ཕེབས་ཡོད་པ་རེད་འདུག། དགའ་ལྡན་ཕོ་བྲང་ཡིག་ཚང་གི་མཛད་འཆར་གསལ་བསྒྲགས་གནང་བའི་ནང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་བསྩལ་གནང་མཛད་རྒྱུ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་ནུབ་བྷང་གཱལ་གྱི་མངའ་སྡེའི་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་བསྐྱངས་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་དང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུའི་ཉིན་གནས་མཆོག་རྡོ་རྗེ་གདན་དུ། ཉིན་གསུམ་རིང་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤི་ཡའི་འབྲེལ་མཐུད་ལས་ཁུངས་ཐུན་མོང་ནས་དེང་རབས་ཅན་བསུ་མ་དང་སྲོལ་རྒྱུན་ལེགས་བྱང་བར་འབྲེལ་ཟམ་འཛུགས་པ་ཞེས་པའི་བརྗོད་གཞིའི་ཐོག་དེང་གི་འཛམ་གླིང་ལ་སྟོན་པ་སངས་རྒྱས་ཀྱི་གསུང་གི་ཕན་ནུས་ཅི་འདྲ་ཡོད་མེད་ཐད་རྒྱལ་སྤྱིའི་བགྲོ་གླེང་ཞིག་གོ་སྒྲིག་ཞུས་དོན་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་བསྐྱང་རྒྱུ་དང་དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོའི་རྟེན་གཙོ་ཐུབ་དབང་སྐུ་མདུན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ཚོགས་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་འཚོགས་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བར་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་གཅིག་ཉིན་དུས་དབང་གསུང་ཆོས་རྭ་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ད་རིང་གི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲ་དང་ཨ་མི་རི་ཀའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སི་པེན་གྱི་གྲོང་ཁྱེར་འབར་སི་ལོ་ནའི་ནང་གི་ས་གནས་བོད་མི་རྣམས་ལ་རེས་གཟའ་ཟླ་བ་སྟེ་ཕྱི་ཚེས་ཉི་ཤུ་བདུན་ཉིན་བཀའ་སློབ་གསུང་བཤད་གནང་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་གནས་ཚུལ་བཀོད་པའི་ནང་དོན་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲའི་རྒྱལ་ས་ཨོ་ཏོ་བ་དང་གྲོང་ཁྱེར་ཝན་ཁུ་ཝར་ནང་དང་དེ་ནས་ཨ་མི་རི་ཀའི་གྲོང་ཁྱེར་མེ་ནི་སོ་ཏྲའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཡུ་རོབ་ཁུལ་གྱི་རྒྱལ་ཁབ་སི་པེན་ནང་གི་གྲོང་ཁྱེར་ཆེ་གྲས་བར་སི་ལོ་ནའི་གནམ་ཐང་ལ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཉིན་གྱི་སྔ་དྲོར་ཕེབས་འབྱོར་སྐབས་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཆོས་ཚོགས་ཀྱི་འགན་འཛིན་རྣམ་པ་དེ་བཞིན་ས་གནས་བོད་མི་ཁག་ཅིག་གིས་དགའ་བསུ་ཞུས་འདུག་ཉིན་དེའི་ཕྱི་དྲོར་འབར་སེ་ལོ་ནའི་བོད་ཁང་ནང་ས་གནས་བོད་མི་མང་ཚོགས་དང་མཇལ་འཕྲད་ཀྱིས་གསུང་བཤད་གནང་སྐབས་སྲིད་སྐྱོང་མཆོག་གིས་ཉེ་དུས་ཁོང་ཁེ་ན་ཏྲའི་ནང་གཞུང་འབྲེལ་ཕྱོགས་ཕེབས་ཀྱིས་ཁེ་ན་ཏྲའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་གཞོན། གཞན་ཡང་བློན་ཆེན་དང་གྲོས་ཚོགས་འཐུས་མི་མི་ཉུང་བ་ཞིག་མཇལ་འཕྲད་བཀའ་མོལ་གནང་སྐོར་དང། སྤྱི་ཟླ་བཅུ་པའི་ནང་ལྷོ་ཨ་མེ་རི་ཀའི་ཁུལ་གྱི་རྒྱལ་ཁབ་མེག་སི་ཀོ་དང་ཀོ་ལམ་པི་ཡ། Costa Rica། བཅས་རྒྱལ་ཁབ་གསུམ་ནང་བོད་དོན་དྲིལ་བསྒྲགས་དང་འབྲེལ་རྒྱབ་སྐྱོར་ཤུགས་ཆེ་ཐོབ་ཐབས་དང་དེ་ནས་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ནང་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་ཡོང་རྒྱུར་རྒྱབ་སྐྱོར་ཐོབ་ཐབས་ཆེད་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་བཀའ་མོལ་གནང་སྐོར་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་དང་བསམ་ཤེས་ཞུ་དགོས་གལ་ཆེ་བ། བོད་ནང་གི་ཛ་དྲག་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ཁོར་ཡུག་གི་གལ་གནད། བོད་ཀྱི་སྐད་ཡིག་དང་རིག་གཞུང་ལ་དོ་སྣང་ཤུགས་ཆེ་གནང་དགོས་པ་དང་མི་ཉམས་རྒྱུན་འཛིན་གནང་དགོས་སྐོར་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་སྙིང་བསྡུས་ཤིག་དང་གཞན་ཡང་བོད་དོན་ཞུ་གཏུག་གི་ལས་འགུལ་ནང་མཉམ་ཞུགས་གནང་དགོས་ངེས་ཡིན་སྐོར་སོགས་བཀའ་སློབ་གནང་བ་དང་དུས་མཚུངས་ཨ་རིའི་གྲོས་ཚོགས་ནང་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་གནང་རྒྱུ་དང་འབྲེལ་ཡོད་སྐོར་གསུང་སྐབས་གལ་ཏེ་ཁྲིམས་འཆར་དེ་གཏན་འབེབས་བྱུང་ཚེ། དེ་དང་མཚུངས་པའི་ཁྲིམས་འཆར་ཁག་ཡུ་རོབ་གཙོས་པའི་རྒྱལ་ཁབ་གཞན་ཁག་ནང་ལ་ཡང་དེ་ལྟར་གཏན་འབེབས་བྱ་རྒྱུའི་ཐོག་འབད་བརྩོན་གནང་རྒྱུ་ཡིན་ལུགས་དང་དེ་བཞིན་བོད་ཁང་གི་འགན་འཛིན་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ལ་བོད་ཁང་འདི་ཉིད་ས་གནས་བོད་མི་མང་ཚོགས་ཀྱི་ཆེད་དུ་ཚོགས་ཁང་དང་གཟའ་མཇུག་སློབ་གྲྭ་འཚོགས་ས་སོགས་ཀྱི་ཆེད་དུ་མཐུན་འགྱུར་གནང་བར་ལེགས་གསོལ་གྱིས་ཐུགས་རྗེ་ཆེ་གསུངས་འདུག། དེའི་རྗེས་སུ་ས་གནས་བོད་མི་རྣམས་ཀྱིས་སྲིད་སྐྱོང་མཆོག་ལ་བཀའ་འདྲི་དགོངས་སྐོར་ཞུས་པ་ཁག་ལ་བཀའ་ལན་གསལ་བཤད་གནང་འདུག་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ས་གནས་བོད་མི་རྣམས་ཀྱི་ལྷན་དུ་མཇལ་མོལ་བསྒྲུབས་པའི་རྗེས་སུ་ནང་ཆོས་ལ་ཐུགས་སྣང་གནང་མཁན་ཕྱི་རྒྱལ་གྱི་མི་སྣ་ཁག་ཅིག་བོད་ཁང་ནང་ཟུར་དུ་མཇལ་འཕྲད་གནང་འདུག་ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་སྔ་དྲོ་བོད་ཁང་ནང La Vanguardia ཞེས་པའི་གསར་ལམ་གྱི་བཅར་འདྲི་དང་ལེན་གནང་བ་དང། ཉིན་རྒྱབ་ཨོས་ཊི་རི་ཡའི་རྒྱལ་ས་ཝི་ཡེ་ནའི་ཕྱོགས་སུ་ཕེབས་ཐོན་གནང་ཡོད་པའི་གནས་ཚུལ་འདུག་ཡང་རྒྱ་ནག་གཞུང་གིས་བོད་ནང་ཆེད་བཙུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་གིས་བོད་ཀྱི་མི་རབས་གཅིག་གི་བསམ་བློ་བཅོས་བསྒྱུར་བཏང་སྟེ་བོད་མི་རིགས་ཀྱི་ངོ་བོ་དང་བོད་ཀྱི་ཆོས་དང་རིག་གཞུང་བཅས་པ་རྩ་མེད་བཟོ་ཐབས་བྱེད་ཀྱི་ཡོད་སྐོར་བསྟན་འཛིན་རྡོ་རྗེ་ལགས་དང་རྒྱལ་ལོ་ལགས་གཉིས་ཀྱིས་ཕྱི་འབྲེལ་གྱི་གནད་དོན་གྱི་དུས་དེབ་བམ Foreign Affairs Magazine ཞེས་པའི་ནང་ཆེད་རྩོམ་ཞིག་སྤེལ་གནང་འདུག་དེ་ཡང་ད་རིང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་གནས་ཚུལ་ཐོན་གསལ་ལྟར་ན་གོང་ཞུས་ཆེད་རྩོམ་དེའི་ནང་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཐོག་དྲག་གནོན་ཤུགས་ཆེ་བྱས་དང་བྱེད་བཞིན་པར་བརྟེན་ནས་རྒྱལ་སྤྱིས་གནད་དོན་དེའི་ཐོག་དོ་སྣང་ཆེན་པོ་བྱས་པ་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་རྒྱ་ནག་གཞུང་གིས་གོ་རིམ་ལྡན་པའི་ཐོག་ནས་ཡུ་གུར་མི་རིགས་ས་ཡ་གཅིག་ལྷག་གསོག་སྒར་ཁག་ནང་བཀག་ཉར་བྱས་པ་མ་ཟད་ཡུ་གུར་མི་རིགས་ཀྱི་ཆོས་དང་རིག་གཞུང་བཅས་པའི་ཐོག་དྲག་གནོན་བྱེད་ཀྱི་ཡོད་སྐོར་ངོ་རྒོལ་སྐྱོན་བརྗོད་བྱས་ཡོད་པ་རེད། ཡིན་ནའི་དེ་དང་མཚུངས་པར་གྲངས་ཉུང་མི་རིགས་གཞན་ཞིག་ཐོག་རྒྱ་གཞུང་གིས་དྲག་གནོན་ཤུགས་ཆེ་བྱེད་བཞིན་པའི་མི་རིགས་དེའི་དཀའ་སྡུག་ཁག་སྣང་མེད་ལྟ་བུར་བཞག་ཡོད་ཅེས་དང་རྒྱ་གཞུང་གིས་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ངོ་བོ་བཅས་པ་རྩ་མེད་བཟོ་རྒྱུའི་ལས་འགུལ་བརྩམས་ཡོད་ཅིང་རྒྱ་གཞུང་གིས་བེད་སྤྱོད་བྱེད་བཞིན་པའི་ལག་ཆ་གཙོ་བོ་དེ་ནི་བོད་ནང་ངལ་རྩོལ་བསྒྱུར་བཀོད་ར་བའམ་གཏན་འཇགས་སློབ་གྲྭ་གསར་འཛུགས་བྱས་ནས་བོད་རིགས་རྩ་མེད་བཟོ་རྒྱུའི་ལས་འགུལ་སྤེལ་མུས་ཡིན་སྐོར་དང། བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་བོད་ནང་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་བཏང་སྟེ་བཅུག་ཡོད་པ་དང་རྒྱ་མིའི་དཔོན་རིགས་ཚོས་བོད་པའི་སློབ་ཕྲུག་དེ་དག་ལ་ཆབ་སྲིད་དང་འབྲེལ་བ་ཤུགས་ཆེ་ཡོད་པའི་སློབ་ཚན་ཁག་འཁྲིད་ཀྱི་ཡོད་པ་དང་དེ་ནི་བོད་པའི་སློབ་ཕྲུག་དེ་དག་གིས་བོད་ཡིག་དང་བོད་སྐད་མི་ཤེས་པ་བཟོ་རྒྱུ་དང་བོད་ཕྲུག་དེ་དག་བོད་ཀྱི་ཆོས་དང་རིག་གཞུང་དང་ཁ་བྲལ་བཏང་སྟེ་བོད་མི་རིགས་ཀྱི་ངོ་བོའི་ཚབ་ལ་རྒྱ་རིགས་སུ་བསྒྱུར་ཐབས་སླད་དུ་རེད་ཅེས་བཀོད་འདུག་ལ། ཡང་ཐ་ན་ལོ་ན་བཞི་ཡིན་པའི་བུ་ཕྲུག་རྣམས་རང་གི་ཕ་མ་སྤུན་མཆེད་སོགས་དང་བཙན་ཤེད་བཏང་སྟེ་ཁ་བྲལ་བཏང་ནས་གོང་ཞུས་ཀྱི་སྔོན་འགྲོའི་གཏན་འཇགས་སློབ་གྲྭ་ཁག་ནང་སློབ་སྦྱོང་བྱེད་དུ་འཇུག་གི་ཡོད་སྐོར་བཀོད་གནང་འདུག་ཡང་བོད་ནང་གི་གོང་ཞུས་ཛ་དྲག་གི་གནས་སྟངས་དེ་དག་གི་རྐྱེན་པས་འདི་ཚོའི་སྐོར་རྒྱལ་སྤྱིའི་གྲོས་ཚོགས་ཁག་ནང་གསན་ཞིབ་རིམ་པ་མང་པོ་གནང་བ་དང་ཨ་མི་རི་ཀ་དང་ཁེ་ན་ཏྲ་མཉམ་འབྲེལ་རྒྱལ་ཚོགས་བཅས་ཀྱིས་གོང་ཞུས་གནད་དོན་ཐོག་གཞུང་འབྲེལ་སྒོ་ནས་འདྲི་རྩད་གནང་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་རྣམས་ཀྱིས་ཉེ་དུས་བོད་ནང་གི་བོད་ཕྲུག་ཧ་ཅང་མང་པོ་གཞི་རྒྱ་ཆེན་པོའི་སྒོ་ནས་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་བཏང་སྟེ་བཅུག་པ་དེ་དག་གི་དམིགས་ཡུལ་ནི་བོད་མི་རིགས་རྣམས་རྒྱ་ཧན་མི་རིགས་ལ་བསྒྱུར་ཐབས་ཀྱི་སྲིད་བྱུས་ཤིག་ཡིན་པས་དེ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚད་གཞི་དང་ལྡོག་ཕྱོགས་ཡིན་སྟབས། ཁོང་རྣམས་ཐུགས་འཚབ་ཆེན་པོ་བྱུང་ཞེས་འདི་ལོའི་འགོ་སྟོད་ལ་གསལ་བསྒྲགས་གནང་འདུག་ལ་ཡང་འདི་ལོའི་སྤྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་བོད་ནང་གཏན་འཇགས་སློབ་གྲྭ་གསར་འཛུགས་དང་འབྲེལ་བ་ཡོད་པའི་རྒྱ་མིའི་དཔོན་རིགས་ཚོར་ཨ་རིའི་ནང་ཡོང་རྒྱུའི་མཐོང་མཆན་ལག་འཁྱེར་རམ visa མ་སྤྲད་པར་ཉེས་ཆད་བཀལ་བའི་གནས་ཚུལ་ཡང་གོང་ཞུས་ཆེད་རྩོམ་དེའི་ནང་བཀོད་གནང་འདུག། ཡང་ཧོང་ཀོང་ནང་གི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་དང་འབྲེལ་བའི་ད་བར་བྱུང་མྱོང་མེད་པའི་ཁྲིམས་གཏུག་ཆེ་ཤོས་དེ་ད་རིང་གཟའ་ལྷག་པའི་ཉིན་འགོ་འཛུགས་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་ཧྥ་རན་སིའི་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། གོང་ཞུས་ས་གནས་གཞུང་གིས་རྒྱ་ནག་གཞུང་ནས་ས་གནས་འདིའི་ཐོག་བཙན་འགེལ་བྱས་པའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ཁྲིམས་གཞི་ཟེར་བ་འདིའི་འོག་ཧོང་ཀོང་གི་མང་གཙོ་དོན་གཉེར་བ་བཞི་བཅུ་ཞེ་བདུན་ལ་ནག་ཉེས་སྐྱོན་འཛུགས་ཀྱིས་ཁྲིམས་ལ་ཞུ་གཏུག་བྱས་ནས་ཉིན་གྲངས་ཆིག་སྟོང་ཕྱིན་པའི་རྗེས་སུ། ད་རིང་ཁྲིམས་ཞིབ་བྱེད་འགོ་བཙུགས་འདུག་ཧོང་ཀོང་གི་མང་གཙོ་དོན་གཉེར་བ་བཞི་བཅུ་ཞེ་བདུན་དེ་དག་ནི་ཧོང་ཀོང་གི་ཕྱོགས་འགལ་ཚོགས་པ་མཚོན་པའི་ས་གནས་གང་ས་ནས་ཡོད་འདུག་ཧོང་ཀོང་གི་མང་གཙོ་དོན་གཉེར་བ་བཞི་བཅུ་ཞེ་བདུན་དེ་དག་གིས་རྒྱལ་ཁབ་མགོ་རྟིང་སློག་ཐབས་བྱས་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ས་གནས་ཀྱི་འོས་བསྡུར་རྒྱབ་སྐྱོར་བྱེད་ཕྱིར་ཁོང་རྣམས་ཀྱིས་ལས་འགུལ་འགོ་ཁྲིད་བྱས་ཚུལ་སོགས་ནག་ཉེས་སྐྱོན་འཛུགས་བྱས་འདུག་པས་གལ་ཏེ་དེ་དག་བདེན་པ་ཡིན་པ་ར་འཕྲོད་བྱུང་ཚེ་ཚེ་བཙོན་གྱི་ཉེས་ཆད་ཕོག་སྲིད་པ་རེད་འདུག། ཁྲིམས་དཔོན་ཨན་ཀྲུའུ་ཅན་ཡིས་གོང་ཞུས་ཁྲིམས་ཐག་གཅོད་རྒྱུར་ཟླ་བ་གསུམ་བཞི་འགོར་རྒྱུ་ཡིན་པའི་ཚོད་དཔག་བྱས་འདུག་ཡང་ཁྲིམས་ཁང་དེའི་ཕྱི་ལ་ངོ་རྒོལ་བྱེད་མཁན Alexandra Wong ནི་ངོ་རྒོལ་བྱེད་མཁན་ཡོངས་གྲགས་རྨོ་མོ Wong ཡང་ཞུ་གི་ཡོད་སྟངས། ཁོ་མོས་དབྱིན་ཡུལ་གྱི་རྒྱལ་དར་འཕྱར་བཞིན་དུ། མང་གཙོ་དོན་གཉེར་བ་བཞི་བཅུ་ཞེ་བདུན་དེ་དག་ལ་རང་དབང་སྤྲོད་དགོས་པ་ཚང་མར་རང་དབང་དགོས་སམ། Free Forty Seven Free All ཞེས་འབོད་ཚིག་འཁོད་པའི་སྦྱར་ཡིག་འཁྱེར་ནས་ངོ་རྒོལ་གནང་འདུག་ལ། ཁོང་གིས་ངའི་རེ་བར་མང་གཙོ་དོན་གཉེར་བ་མི་གྲངས་བཞི་བཅུ་ཞེ་བདུན་དེ་དག་ཚང་མ

མགོ་གཉིས་མ་ཚོས་གཞུང་གི་ལས་ཀར་ཐོ་འགོད་བྱེད་མི་ཆོག་ཅེས་བཙན་བཀའ་བཏང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
འདི་ལོའི་ཕྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་གིས་གཞིས་རྩེ་གྲོང་ཁྱེར་དུ་གྲོང་གསེབ་དར་རྒྱས་ཞེས་པའི་ལས་འཆར་འོག་ས་མིག་ལྔ་བརྒྱ་ལྔ་བཅུ་ང་བཞི་ལ་གཞུང་གི་ལས་ཀའི་ས་མིག་ཡོད་པའི་བརྡ་ཐོ་བཏང་ཡོད་པ་དང་ལས་ཀ་བ་དེ་དག་གི་ལས་གནས་ནི་གྲོང་གསེབ་འཛུགས་སྐྲུན་ཆེད་མཁས་པ་དང་ཚན་རིག་ལག་རྩལ་མི་སྣ། སྨན་བཅོས་མི་སྣ་ཞིང་ལས་དང་གྲོང་གསེབ་ཀྱི་ལས་དོན་ཆེད་མཁས་པ་གྲོང་གསེབ་ཀྱི་བྱིས་པའི་སློབ་གསོ་མི་སྣ་བཅས་སུ་བསྐོ་རྒྱུ་བརྗོད་ཡོད་ཀྱང་བརྡ་ཐོའི་ནང་ཆ་རྐྱེན་གཙོ་བོར་ལས་ཀར་ཐོ་འགོད་བྱེད་མཁན་ཚོས་གོང་ས་མཆོག་དང་ཁ་བྲལ་བའི་ལས་འགུལ་ལ་རྒྱབ་སྐྱོར་དང་ཉེ་འབྲེལ་བྱེད་མཁན་ཚོས་ཐོ་འགོད་བྱེད་མི་ཆོག་སྐོར་བཀོད་འདུག་དེའི་ཐད་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་ཀ་དང་གོ་སྐབས་བེད་སྤྱོད་བྱས་ནས་བོད་ནང་གི་མི་སྒེར་བའི་དད་མོས་དང་རང་དབང་རྡོག་རོལ་བཏང་བ་དང་མི་སྒེར་གྱི་འཚོ་གནས་སོགས་ལ་སྟངས་འཛིན་བཀག་སྡོམ་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། དམར་འཇུག་གི་རང་དབང་འདི་ཚང་མ་ལ་དམ་དྲག་སྟངས་འཛིན་བྱེད་དགོས་པའི་གནས་སྟངས་ཤིག་ཆགས་བསྡད་འདུག། ལས་ཀའི་ས་མིག་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་རང་སྐྱོང་ལྗོངས་ཀྱི་སློབ་ཆེན་མཐར་ཕྱིན་སློབ་མར་དམིགས་པ་ཞིག་ཡིན་སྐོར་བཀོད་འདུག་ལ། བརྡ་ཐོ་དེ་དོན་ཚན་དང་པོའི་ལས་ཀ་བའི་ཐོ་འགོད་ཆ་རྐྱེན་ཞེས་པའི་ནང། དམར་ཤོག་ཚོགས་པའི་བསམ་བློ་དང་ཆབ་སྲིད་ལ་དགའ་མོས་ཡོད་པ་དང་ཆབ་སྲིད་ཀྱི་གོ་རྟོགས་མཐོ་བོ་དང་གུང་ཁྲན་ཏང་གི་སྒྲིག་ཁྲིམས་ལ་བརྩི་བཀུར་བཅས་དགོས་པ་ལས་ཆབ་སྲིད་ཀྱི་ལངས་ཕྱོགས་བརྟན་པོ་མེད་པ་དང་ཕུགས་བསམ་དང་ཡིད་ཆེས་མེད་པའི་མི། མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོང་མི་བྱེད་མཁན་ཏཱ་ལའི་བླ་མ་སྐྱོན་བརྗོད་དང་ཁ་བྲལ་བར་ངོ་རྒོལ་བྱེད་དགོས་པ། ངོ་གཉིས་མ་བྱས་ཏེ་ཁ་བྲལ་བའི་ལས་འགུལ་ལ་དངོས་ཤུགས་བརྒྱུད་གསུམ་ནས་ཉེ་འབྲེལ་ཡོད་མཁན་ཚོས་ཐོ་འགོད་བྱེད་མི་ཆོག་སྐོར་བརྗོད་འདུག་ལ་ཡང་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་མི་ཚོ་གོང་ས་མཆོག་ལ་དད་མོས་བྱེད་མི་ཆོག་པའི་ཐབས་ཤེས་སྣ་ཚོགས་བཀོལ་ན་ཡང་ད་བར་གྲུབ་འབྲས་གང་ཡང་བྱུང་མེད་པ་འགྲེལ་བརྗོད་གནང་བྱུང། ཐེངས་འདིར་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་བརྡ་ཐོ་དེའི་ནང་ས་མིག་དེ་དག་ནས་གྲོང་གསེབ་ཡར་རྒྱས་ཆེད་མི་སྣ་བརྒྱ་དང་སུམ་ཅུ་སོ་ལྔ་དང་ཚན་རྩལ་ཆེད་ལས་མི་སྣ་ཉིས་བརྒྱ་སུམ་ཅུ་སོ་ལྔ་དང་གྲོང་གསེབ་སྨན་བཅོས་མི་སྣ་སུམ་ཅུ་སོ་དགུ་ཞིང་ལས་ཆེད་མཁས་པ་བཞི་བཅུ་ཞེ་ལྔ་དང་གྲོང་གསེབ་དགེ་རྒན་བརྒྱ་བཅས་བསྐོ་གཞག་བྱ་རྒྱུ་ཡིན་པ་བཀོད་འདུག་ལ་བོད་ནང་གི་གཞུང་ཞབས་ས་མིག་ཁག་ཏུ་རྒྱ་རིགས་དང་བོད་རིགས་གཉིས་ནས་ཡིག་རྒྱུགས་གཏོང་ཆོག་གི་ཡོད་སྟབས། ཚུད་རྒྱུགས་ཀྱི་དྲི་ཤོག་ཀྱང་རྒྱ་ཡིག་རྐྱང་པའི་ཐོག་བཀོད་ཡོད་པས་ཡིག་རྒྱུགས་གཏོང་མཁན་བོད་མི་མང་པོ་ཞིག་ལ་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་བྱུང་གི་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་མི་མང་གི་ངོས་ནས་སྲིད་གཞུང་ལ་བསམ་འཆར་བསྡུ་རུབ་བྱས་པ་ཞིག་བསྒྲགས་པའི་ནང། བསམ་འཆར་བརྒྱ་ཆ་བརྒྱད་ཅུ་ལྷག་སློབ་ཆེན་མཐར་ཕྱིན་རྗེས་ལས་ཀ་མི་རག་པའི་ལས་ཞུགས་ཀྱི་གནད་དོན་ཡིན་སྐོར་བཀོད་ཡོད་འདུག་སྤྱིར་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོའི་སློབ་ཆེན་སློབ་ཐོན་པ་ཚོ་གཞུང་ཞབས་ལས་བྱེད་དུ་ཡིག་རྒྱུགས་གཏོང་ཕྱོགས་ཀྱི་བརྡ་ཐོ་དོན་ཚན་ཆེ་ཁག་བཅུ་བཏང་བའི་ནང་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཞུང་གི་ཆབ་སྲིད་ལངས་ཕྱོགས་བརྩི་སྲུང་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ། འདི་ལོའི་ཕྱི་ཟླ་དྲུག་པའི་ནང་ཤེས་རྟོགས་བྱུང་བར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང། ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་ལས་ཞུགས་མཁན་ཚོས་ཁ་བྲལ་ལ་ངོ་རྒོལ་དང་གོང་ས་མཆོག་ལ་སྐྱོན་བརྗོད་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་གསར་དུ་འདེམས་ཐོན་བྱུང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་སྒྲུབ་ཐབས་དང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་དམིགས་ཡུལ་གཞིར་བཟུང་གིས་ཕྱག་ལས་གནང་རྒྱུའི་དགོངས་འཆར་ཡོད་སྐོར་གསུངས་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ྋགོང་ས་མཆོག་གི་དགོངས་བཞེད་སྒྲུབ་ཐབས་དང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་དམིགས་ཡུལ་གཞིར་བཟུང་གིས་ཕྱག་ལས་གནང་རྒྱུའི་དགོངས་འཆར་ཡོད་སྐོར་གསར་དུ་འདེམས་ཐོན་བྱུང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་གསུངས་གནང་བྱུང། ཟླ་བ་འདིའི་ཕྱི་ཚེས་ཉིས་རྩ་བདུན་དང་རྩ་བརྒྱད་ཉིན་གཉིས་རིང། རྒྱ་གར་རྒྱལ་ས་ལྡི་ལིར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་ཆེན་ཐོག་རྒྱལ་ཁབ་ཁག་ཉི་ཤུ་རྩ་གྲངས་ཙམ་ཞིག་ནས་ནང་པའི་ཚོགས་སྡེ་འདྲ་མིན་གྱི་འཐུས་མི། ཉིས་བརྒྱ་བརྒལ་བ་ཞིག་ཚོགས་ཞུགས་གནང་ཡོད་ཅིང་སྐབས་དེར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་ལ་སྤྱི་མོས་ཐོག་ནས་ནང་པའི་མཐུན་ཚོགས་དེའི་སྤྱི་ཁྱབ་དྲུང་ཆེར་འདེམས་ཐོན་བྱུང་ཞིང་རིན་པོ་ཆེ་མཆོག་ནས་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་དམིགས་ཡུལ་ནང་ཆོས་མི་ཉམས་རྒྱུན་འཛིན་དང་འབྲེལ་གོང་ས་མཆོག་གི་དགོངས་བཞེད་ཁག་སྒྲུབ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་སྐོར་གསུངས་གནང་བྱུང།
ཁོ་རང་དམིགས་ཡུལ་གྱི་ཡིག་ཆ་དེ་གཞིར་བཟུང་བྱས་ནས་ཨ་ནི་དེའི་ཐོག་ལ་ལུས་ངག་ཡིད་གསུམ་གྱི་ཐོག་ནས་འབད་རྩོལ་བྱས་ནས་འགྲོ་དགོས་བ་ཞིག་རེད་ད་འདི་གའི་དེ་གི་ཐམས་ཅད་ཨ་ནི་རྩ་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་གི་ཆེས་མཐོའི་དབུ་ཁྲིད་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་ཡོད་རེད་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ལ་དེ་སྔ་ནས་ཞེ་དྲག་གི

མཁན་ཟུར་རིན་པོ་ཆེ་མཆོག་ནས་ད་བར་སྤྱི་ཚོགས་ནང་ཕྱག་ལས་འདྲ་མིན་གནང་བ་དང། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཕྱག་ལས་གནང་བ་དེར་ཚོགས་མི་རྣམ་པས་རྒྱབ་སྐྱོར་གྱིས་ངོས་ལེན་ཡོད་པ་མཚོན་ཆེད་དུ་ད་ལན་ཁོང་ལ་མཐུན་ཚོགས་དེའི་སྤྱི་ཁྱབ་དྲུང་ཆེར་འདེམས་ཐོན་བྱུང་བ་ཞིག་ཡིན་པར་གསུངས་གནང་བྱུང། གཅིག། ང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་བསྐོ་གཞག་བྱུང་བ་འདིས། ད་དམིགས་བསལ་གྱི་སྤྱི་བཏང་གི་ཆ་ནས་བྱས་པ་ཡིན་ན་ད་ཅིག་རེད་ད། སོ་སོ་ལ་ཡ་ཅིག་ག་རེ་ཟེར་དགོས་རེད། ད་ལྟ་བར་དུ་ལས་ཀ་རྣམ་པ་སྣ་ཚོགས་ཅིག་བྱས་བསྡད་ཡོད་རེད་དེ་གེ་ལ་ཡ་ཅིག་སྤྱི་ཚོགས་དང། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ནང་ལོགས་ལ་ཡོད་བསྡད་པའི། ཚོགས་ཆེན་གྱི་ཚོགས་མི་རྣམ་པ་སོགས་ཀྱི་རྒྱབ་སྐྱོར་དང་ངོས་ལེན་ཡོད་པ་ཞིག་མཚོན་གྱི་ཡོད་རེད། རྒྱལ་སྤྱིའི་ནང་པའི་མཐུན་ཚོགས་སུ་རྒྱལ་ཁབ་ཁག་གི་ནང་ནང་ཆོས་ཐོག་ཞབས་ཞུ་སྒྲུབ་པ་ལ་ཆེ་མཐོང་དང་གུས་ཞབས་མཚོན་ཆེད་དུ་མཐུན་ཚོགས་དེའི་ནང་ཚོགས་གཙོ་དང་ཚོགས་གཞོན་གྱི་མཚན་གནས་ལྡན་པའི་མི་སྣ་བཅུ་གྲངས་གཉིས་ཙམ་ཞིག་ཡོད་པ། ཁོང་རྣམས་ལ་དམིགས་བསལ་འགན་དབང་གང་ཡང་མེད་ཀྱང་མཐུན་ཚོགས་དེའི་ལས་འགན་གཙོ་བོ་དེ་ནི་སྤྱི་ཁྱབ་དྲུང་ཆེས་གཙོས་པའི་ལས་རོགས་རྣམ་པས་སྒྲུབ་དགོས་ཀྱི་ཡོད་པ་རེད་འདུག་ལ། སྤྱི་ཁྱབ་དྲུང་ཆེའི་ལས་འགན་གཙོ་བོ་དེ་ནི་རྒྱ་གར་གཞུང་གི་མཐུན་འགྱུར་འོག་ནང་ཆོས་དང་འབྲེལ་བའི་ལས་དོན་བསྒྲུབ་རྒྱུ་དེ་ཡིན་པ་རེད་འདུག། དྲུང་ཆེའི་ལས་འགན་དེ་ད་གཙོ་བོ་དེ་ནང་ཆོས་དང་འབྲེལ་བའི་ལས་གཞི་མཛད་རིམ་གལ་ཆེན་རིགས་བྱེད་དགོས་ཡ་གསུངས་འདྲ་པོ་དེ་འདྲ་དང་ཡང་ནང་ཆོས་དང་འབྲེལ་བའི་ལས་གཞི་ཡང་གཅིག་པའི་གནད་ཡོད་རིགས་བྱེད་དགོས་ཡ་དེ་འདྲ་བྱུང་བ་སོང་ན་དེ་གེ་དེ་ག་རེ་ཟེར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཐོག་ནས་ནི་འདི་འདི་བྱེད་དགོས་འདུག་འདི་འདི་བྱེད་དགོས་འདུག་རྒྱ་གར་གཞུང་གི་ལམ་སྟོན་ཡོང་གི་ཡོད་རེད་ཨ་ནི་རྒྱ་གར་གཞུང་གི་ལམ་སྟོན་ཡོང་བ་ནང་བཞིན། ད་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱིས་ཡང་འདུག་བྱས་ནས་ལས་ཀ་དེ་བྱེད་ཡ་དེ་ཡོང་གི་ཡོད་རེད་ཡང་སྐབས་རེ་སྐབས་རེ་ཡང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཐོག་ནས་ཨ་ནི་ནང་པའི་ཆོས་དང་རིག་གཞུང་དང་འབྲེལ་བའི་ལས་རིམ་འདི་དང་འདི་ཞེས་བྱ་བ་འདི་གལ་ཆེན་པོ་རེད་དེ་གེ་འདི་བྱེད་དགོས་རེད།

དགོས་མཁོ་ཆེན་པོ་ཡོད་ངེས་ཀྱི། ཨ་ནི་ཚོགས་པ་གནད་འགག་ཆེན་པོ་ཅིག་ཡིན་པ་ཅིག་རྒྱ་གར་གཞུང་གིས་ངོས་ལེན་བྱེད་ཀྱི་ཡོད་རེད། དེ་ཡིན་པ་སོང་ཙང་ཨ་ནི་དེ་ལ་ཡང་རྒྱ་གར་གཞུང་གིས་ཅིག་བ་གེ། ཡང་མ། འཛིན་སྐྱོང་གི་འགྲོ་གྲོན་བཏང་ཡག་དེ་གེ་དེ་ཆ་ཚང་རྒྱ་གར་གཞུང་གིས་དེ་བ་གེ། ཆུ། རིག་གཞུང་ལྷན་ཁང་ནས། བཏང་ནས་འདུག་བྱས་ནས་དེ་གེ། འཛིན་སྐྱོང་དེ་ག་དེ་ཡོངས་རྫོགས་འདུག་སེ་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། ཚོགས་པ་དེ་འཛམ་གླིང་ནང་ནང་པ་ཐུན་མོང་གི་འདོད་དོན་བསྒྲུབ་རྒྱུར་དམིགས་ཏེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྩ་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་པ་དེའི་ནང་ད་ལྟའི་ཆར་རྒྱལ་ཁབ་ཁག་སུམ་ཅུ་སོ་དགུ་ཙམ་ཞིག་ནས་ནང་པའི་སྐྱ་སེར་གཉིས་ཀའི་སྒྲིག་འཛུགས་འདྲ་མིན་སུམ་བརྒྱ་ཉི་ཤུ་ཙམ་གྱི་འཐུས་མི་ཡོད་པ་རེད་འདུག་ལ། ཚོགས་པ་དེའི་འགྲུལ་བཞུད་ཀྱི་ལམ་བུར་རྣམ་དཔྱོད་དང་མགྲིན་དབྱངས་གཅིག་གྱུར་གྱི་ལས་དོན་གཉེར་བ་དེར་སྐྱེ་བོ་སྟོང་ཕྲག་དུ་མའི་བློ་འགུགས་ཐུབ་ཡོད་ཀྱང་ཕྱོགས་གཞན་ཞིག་ནས་གདོང་ལེན་བྱེད་དགོས་པའི་གནད་དོན་ཁག་ཅིག་བྱུང་ཡོད་པ་རེད་འདུག་ལྷན་ཚོགས་དེས་རྒྱལ་སྤྱིའི་ནང་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བའི་རྒྱ་གར་གྱི་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ། རྒྱལ་སྤྱི་དང་རྒྱལ་ནང་དུ་ནང་པའི་ཚོགས་འདུ་དང་བགྲོ་གླེང། དེ་བཞིན་ནང་པའི་དུས་སྟོན་སྲུང་བརྩི་ཞུ་བ་སོགས་ཀྱིས་མཚོན་པའི་ནང་ཆོས་དང་འབྲེལ་བའི་ལས་འགུལ་འདྲ་མིན་ཞིག་སྤེལ་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན
ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ་འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་བསྩལ་འདུག་པའི་ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་གི་སྐྱབས་ཀྱི་སྒྲ་འཇུག་ཡུལ་ཙམ་པོ་ནི་ཧ་ལམ་རེ་བ་རྒྱག་སའི་དོན་དང་ཆ་མཚུངས་པ་ཞིག་སྟེ། ལྟོགས་ན་ཟས་ལ་ལྟོ་བཅོལ་བ་དང་གྲང་ན་གོས་ལ་དྲོད་བཅོལ་བ་ལྟ་བུ་སོགས་མི་ཚེ་འདིའི་ནང་གཞན་ལ་རེ་དགོས་བ་དང་གཞན་གྱི་མཐུན་གྲོགས་ལ་བརྟེན་ནས་འཚོ་གནས་བྱ་དགོས་བ་མང་དག་ཅིག་འབྱུང་གི་ཡོད་པ་དེ་དག་ལ་ཡང་སྐྱབས་སམ་གནས་སྐབས་ཀྱི་དོན་དག་བྱེ་བྲག་པ་བརྗོད་རུང་བ་ཡིན་མོད་ཀྱི། ཚེ་འདིའི་བདེ་སྡུག་ཙམ་ཞིག་མ་ཡིན་པར། འདི་ཕྱི་བར་དོ་ཐམས་ཅད་ཀྱི་དཀའ་སྡུག་ཡོད་ཚད་ལས་བསྐྱབ་པར་ནུས་པའི་བསླུ་བ་མེད་པའི་སྐྱབས་ཀྱི་མཐར་ཐུག་ཅིག་འཚོལ་རྒྱུ་དེ་ནི། ཚེ་འདི་ལ་བལྟས་པས་གལ་འགངས་ཆེ་བ་དང། ཚེ་ཕྱི་མ་དང། ཕྱི་མ་རྣམས་ལ་བལྟས་པས་ཀྱང་གལ་འགངས་ཆེ་བར་མ་ཟད། ཇི་སྲིད་བླ་ན་མེད་པའི་བྱང་ཆུབ་ཀྱི་ས་ལ་མ་རེག་གི་བར་དུ། གལ་འགངས་ཤིན་ཏུ་ཆེ་བ་ཡིན་ཕྱིར། སྐྱབས་གནས་ཀྱི་སྒྲ་འཇུག་ཡུལ་ཙམ་ཞིག་ལས་འདས་ཏེ། སྐྱབས་ཀྱི་མཐར་ཐུག་སྟེ། སྐྱོབ་པ་ཕུན་སུམ་ཚོགས་པའི་ཡོན་ཏན་ལྡན་པ་ཞིག་འཚོལ་རྒྱུ་ནི། རང་གིས་རང་མ་བསླུས་པའི་ལག་རྗེས་གོང་ན་མེད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་མི་ཞིག་གི་མི་ཚེ་ལ་མཚོན་ན།

དེ་ཉིད་ཚུལ་རིག་པ་ཡིན་པས་ལུས་སེམས་གཉིས་དང་ལྷག་པར་དུ། སེམས་ཁམས་མནར་བར་བྱེད་པའི་དཀའ་ངལ་རྣམས་སེལ་ཐབས་ལ་བརྩོན་པ་དེ་ནི་རྣམ་དཔྱོད་དང་ལྡན་པའི་སྐྱེ་བོའི་བྱ་བ་ཡིན་པས། རྒྱུ་མཚན་ཡང་དག་དང་གཏན་ཚིགས་ཀྱི་ལམ་ནས་སྐྱབས་གནས་གང་ཞིག་སྐྱབས་སུ་རུང་མིན་གྱི་དབྱེ་འབྱེད་ཞིབ་པར་བྱས་ཏེ་སྐྱབས་སུ་འགྲོ་དགོས་པར་བསྟན་པ་སྟེ་སྐམ་པའི་ལམ་སྟོན་བྱེད་ཀྱི་ཡོད། ས་དེ་ནས་ཕ་ཐོག་ཏུ་སྟོབས་རིང་དུ་ཕྱིན་ཆེད། ཨེ་ནི། འཕྲལ་སེལ་གྱི་ཅིག་གི་ནད་ན་ཚ་དེ་འདྲས་མ་ཡིན་པ་ཅིག་གལ་ཞིག་ཁོག་པའི་སྡུག་བསྔལ་དེ་འདྲས་མ་ཡིན་པ་མ་གཞི་ནས་ཅིག་སེམས་མ་སྐྱིད་པ་ཡོང་བསྡད་མཁན། རྟག་པར་རེ་ཞིག་ཅིག་སེམས་ནང་ལོག་ལ། ཅིག་གི་སོ་སོ་སོ་སོ་པའི་སྡུག་བསྔལ་རེ་ཞིག་བྱས་སོ་སོ་སོ་པའི་དངངས་སྐྲག་རེ་བྱས་མ་སྐྱིད་པ་འདྲས་ཡོང་པའི་ཁ་ཐུག་ལ་ཡ། ཨེ་ནི། སྐྱབས་ཤིག་བཙལ་དགོས་ཐུག་པ། དེ་གི་དང་མ་སྐྱིད་པ་ཡོང་ཡག་དང་དངངས་སྐྲག་ཡོང་ཡག་དེ་དེ་སེལ་ཡག་གི་ཐབས་ཤེས་ཅིག་མེད་ནམ་ད་ག་རེ་ཡོད་ན་ཐབས་ཤེས་དེ་བསྟེན་འོས་པ་རེད་བ་ག་རེ་ཟེར་ན་ང་ཚོ་མ་སྐྱིད་པ་དེ་འདོད་ཀྱི་ཡོད་མ་རེད་ཨ་ནི་མ་སྐྱིད་པ་དེ་ཡོང་དུས་ཙང་ནས་ད་དེ་སྐྱོབ་ཡག་གི་སྐྱབས་དེ་སྐྱོབ་མཁན་གྱི་ནི་ཐབས་ཤེས་རང་ནི་ད་བསྟེན་འོས་པ་རེད་བསྟེན་དགོས་པ་རེད།

ཨོ། སྐྱོན་དག་ཡག་དང་ཟད་ཡག་དེ། རང་གི་ངང་གིས་ཕ་ཚིག། པ་ཤིང་རྒས་ནས་སྐམ་འགྲོ་ཡག་སོ་རོ། དེ་དག་ཡིན་ནི་ཅིག། ཨོ། འདུག། དེ་འདྲ་མ་ཡིན་པ། གང་དག་པའི། དང་པའི། གཉེན་པོའི་སྟོབས་ཀྱིས་ཨེ་ནི་ཕ། དྲི་མ། བཅོམ་པའམ། དྲི་མའམ་སྐྱོན་དག་པའམ་ཟད་པ། དེ་དག་ཐབས་ཤེས་ཅིག་བྱས་ནས། ཐབས་ཤེས་དེ་མ་བྱས་ན། སྐྱོན་དེ་འདྲ་ཞིག་ཡོད་དེ་ངེས་ཅིག་ལ། ཐབས་ཤེས་གསར་པ་ཅིག་བྱས་པའི་དབང་གིས་ཨེ་ནི་སྐྱོན་དེ། བཙན་ཐབས་སུ་བཙན་ཐབས་སུ་ནི་མི་འདུག་པས་ཐབས་ཤེས་ཀྱི་ཐོག་ནས། དང། ཁོ་བོ་གའི་དབང་ཡུལ་གཅིག་དང་གཉེན་པོའི་གཉེན་པོ་བསྟེན་ནས་ཐབས་ཤེས་བསྟེན་ནས་དབང་ཡུལ་གཅིག་ཐོག་ནས་སྐྱོན་དེ་མེད་པ་བཟོས་སོང་བ་སྐྱོན་དེ་དག་སོང་བ་འོ་དེ་འདྲའི་གཅིག་གི་ཐོག་ནས་ཨ་ནི་སྐྱོན་ཡོངས་སུ་ཟད་པ་ཅིག་ལ་སངས་ཟེར་ལབ་པ་ཡིན་པ་རེད་རྒྱས་ཟེར་འདི་གི་བློ་གྲོས་རྒྱས་པའི་དོན་རེད་དང་ཡོན་ཏན་རྒྱས་པའི་དོན་ཡིན་པ་རེད་འདི་དཔེར་མི་ཚང་འདི་དཔེ་གྲ་རྒྱས་པོ་འདུག་ཟེར་ཡག་འདྲ་བོ

དང། བློ་ཡི་ཡོན་ཏན་མཐའ་དག་རྒྱས་ཐུབ་པ་ཅིག་ཡོང་གི་ཡོད་མ་རེད། ཡང། སྐྱོན་ཟད་ཡག་པ་དེ་དག་ལ་ཡིན་ན་ཡང་རིམ་བཞིན་རིམ་བཞིན་བློ་གྲོས་རྒྱས་པའི་དང་ཡོན་ཏན་དེ་ཡི་སྟེང་ནས་ནི་སྐྱོན་ཟད་འགྲོ་ཡག་བྱས་ནས་གང་དག་སྐྱོན་ཟད་ཡག་དེ་དང་ཡོན་ཏན་རྒྱས་ཡག་གཉིས་པོ་དེ་བས་གཅིག་གིས་གཅིག་གི་ཐོག་ནས་རོགས་བྱས་ནས་ནི་ཡོང་དེ་ཡག་བྱེད་ཀྱི་དེ་འདྲ་ཡིན་པ་རེད་མཐར་ཐུག་སྐྱོན་མཐའ་དག་ཟད་ཚར་དུས་ཙ་ནས་ཡོན་ཏན་གྱི་རིགས་མཐའ་དག་རྫོགས་པའམ་ཡོན་ཏན་གྱི་རིགས་མཐའ་དག་ལོག་བར་དག་ག་ཤོག་རེད་ཕ་གི། ཨོ་ཡ། ཨ་ནི། མངོན་དུ་བྱས་ནས་ད་མཐར་ཐུག་གི་ཆ་ཡིན་དུས་ཙཱ་ནས། དེ་འདྲའི་དེ་ལ་ད་སངས་རྒྱས་ཟེར་གྱི་ཡོད་རེད་གང་ལྟར་བའི་སྐྱོན་མཐའ་དག་ལོག་སངས་ཏེ་མེད་སོང་བ། དེ་ནས་ཡོན་ཏན་མཐའ་དག་ལོག་ཐོབ་ནས་རྒྱས་བསྡད་མཁན་དེ་འདྲ་ཞིག་ལ་ཡང་སངས་རྒྱས་ཟེར་གྱི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཇིག་རྟེན་འདིའི་ཐོག་གི་འགྲོ་བ་མིའི་རིགས་ཀྱི་བྱུང་རབས་ལོ་རྒྱུས་ཀྱི་ཁྲོད་དུ། ཆོས་ལུགས་ཀྱི་མིང་གིས་བཏགས་པ་ཤིན་ཏུ་མང་པོ་ཞིག་བྱུང་མྱོང་ཡོད་པ་དང། ད་ལྟའི་དུས་སྐབས་འདིའི་ནང་དུ་ཡང་ཚོགས་སྡེ་བྱེ་བྲག་པ་དང་མི་སྒེར་བ་མང་པོ་ཞིག་གིས་ཆོས་ལུགས་སུ་བཏགས་པའི་ལྟ་སྤྱོད་སྣ་ཚོགས་ཤིག་གསར་གཏོད་བྱེད་བཞིན་ཡོད་པ་དེ་ལྟ་ན་ཡང། རང་ཅག་གི་གསུང་ཆོས་འདིའི་སྐབས་སུ་འཆད་བཞིན་པའི་སྐྱབས་གནས་དེ་ནི། ལོ་ངོ་ཉིས་སྟོང་དང་ལྔ་བརྒྱ་ལྷག་གི་ལོ་རྒྱུས་ལྡན་པའི་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་དབང་དུ་བྱས་ནས་གསུང་གི་ཡོད་པ་དང།
ནང་པའི་ཆོས་ལུགས་ཀྱི་དབང་དུ་བྱས་ན་སྐྱབས་གནས་དཀོན་མཆོག་གསུམ་ཡོད་པ་ལས། ཐོག་མར་སངས་རྒྱས་དཀོན་མཆོག་ནི་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པའི་དྲི་མ་མཐའ་དག་སངས་ཤིང་དག་པར་བྱས་པས་ན་སངས་ཞེས་པའི་སྒྲ་བཤད་མཛད་པ་དང། ཇི་ལྟ་བ་དང་ཇི་སྙེད་པས་བསྡུས་པའི་ཤེས་བྱ་ཐམས་ཅད་ལ་བློ་གྲོས་ཀྱི་པད་མོ་རྣམ་པར་རྒྱས་པར་བྱས་པས་ན་རྒྱས་ཞེས་པའི་སྒྲ་བཤད་བསྟན་པ་སྟེ། དེ་ཡང་རང་གི་ངང་གིས་སྐྱེ་འཇིག་དང་འཕོ་འགྱུར་བྱེད་པའི་དུས་ཚིགས་ཀྱི་འགྱུར་བ་དང་རྩི་ཤིང་མེ་ཏོག་སོགས་དཔྱིད་དུས་སྐྱེས་ནས་དབྱར་དུས་མེ་ཏོག་ཤར་ཞིང། སྟོན་དུས་འབྲས་བུ་སྨིན་ནས། དགུན་དུས་སྐམ་འགྲོ་བ་ལྟ་བུ་མིན་པར། མ་དག་པ་དང། ཉེས་སྐྱོན་གྱི་དྲི་མ་དེ་དག་སྤང་བྱ་ཡིན་པར་ངེས་ཟིན་ཏེ། ཆེད་དུ་གཉེན་པོ་བསྟེན་པའི་སྟོབས་ཀྱིས་ཟད་པར་བྱས་པས་ན། སངས་ཞེས་པའི་སྒྲ་འཇུག་གི་ཡོད་པ་དང། རྒྱས་ཞེས་པ་ནི། དར་ཞིང་གོང་དུ་འཕེལ་བའམ་ཕུན་སུམ་ཇེ་ཚོགས་སུ་སོང་བའི་དོན་ཡིན་ལ། དེ་ཡང། ཕྱིའི་ལོངས་སྤྱོད་འབྱོར་བ་དར་རྒྱས་སུ་སོང་བ་ལྟ་བུ་ལ་གོ་རྒྱུ་མིན་པར། ང་ཚོའི་ལུས་ངག་ཡིད་གསུམ་ལོངས་སྤྱོད་དང་བཅས་པའི་ནང་ནས། སེམས་ཀྱི་མ་རིག་པ་དང་མ་ཤེས་པ། སེམས་མ་དག་པ་སོགས་ལ་གཉེན་པོ་བསྟེན་ཏེ། བསམ་བློ་ཡང་དག་པ་དང། བསམ་བློའི་ལྷད་སྐྱོན་གྱིས་མ་གོས་པ་དེ་ཉིད་དར་ཞིང་རྒྱས་པའི་མཐར་ཐུག་པར་གྱུར་པ་ལ། རྒྱས་པའི་སྒྲ་བཤད་མཛད་པ་སྟེ་མདོར་བསྡུས་ན། བདག་ཅག་གི། སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ཉིད་ཀྱང། ཐོག་མར་རང་ཅག་ནང་བཞིན་འདོད་ཆགས་དང་ཞེ་སྡང། གཏི་མུག་གིས་བསྡུས་པའི། སེམས་ཀྱི་ཉེས་སྐྱོན་མཐའ་ཡས་པ་ལྡན་པ་གང་ཞིག་ལ། སེམས་ཀྱི་ཉེས་སྐྱོན་དེའི་རིགས། སེམས་ཀྱི་གཤིས་ལ་འདྲེས་ནས་མེད་ཕྱིར་སྤང་རུང་བ་དང། དེ་དག་ཕྱིན་ཅི་ལོག་གི་བློ་འཛིན་པ་དང། ཡང་དག་པ་མ་ཡིན་པའི་བློ་ཤེས་ཤིག་ཡིན་པའི་རྐྱེན་གྱིས་དེ་དག་སྤང་རུང་བ་དང། དེ་དག་སྤང་བར་བྱེད་པ་ལ། རེ་བ་དང། སྨོན་ལམ་བརྒྱབ་པ་ཙམ་གྱིས་མ་ཡིན་པར། ཕྱིན་ཅི་ལོག་གི་བློ་ལོག་ཤེས་དེ་དག་ལ། སྤང་བྱེད་ཀྱི་གཉེན་པོ་ཡོད་པ་སྟེ། སོ་སོས་འབད་བརྩོན་བྱས་ན་སྤོང་ཐུབ་པར་རིགས་པས་ཡིད་ཆེས་ཀྱི་ཐོག་ནས་ཚེ་རབས་དང་བསྐལ་པ་མང་པོ་ལ་འབད་བརྩོན་གནང་བའི་སྟོབས་ཀྱིས། མ་དག་ཉེས་སྐྱོན་གྱི་བསམ་བློ་རེ་རེ་སྤངས་ནས་ཇེ་ཉུང་དུ་བཏང་བའི་མཐའ་མར། སེམས་ཀྱི་ཉེས་སྐྱོན་ཡོད་དོ་ཅོག་སྤངས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ཞིང། སྤང་བྱ་སྣ་གཅིག་སྤངས་པ་དང་དུས་མཉམ་དུ། དེ་སྤངས་པའི་ཡོན་ཏན་སྣ་གཅིག་ཀྱང་སྐྱེད་བཞིན་ཡོད་པའི་དབང་གིས། སྤངས་རྟོགས་ཀྱི་ཡོན་ཏན་ཡོངས་སུ་རྫོགས་པའི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་བརྙེས་པར་གྱུར་ཚུལ་སོགས་ཤིན་ཏུ་གསལ་སྟོན་མཛད་པ་དེ་ནི་རང་ཅག་ལ་གལ་འགངས་ཆེ་བའི་ལམ་སྟོན་ཆགས་ཀྱི་ཡོད་པ་དེ་ཡིན། གང་ལྟར་དེ་འདྲའི་དེ་ཤིང་གཅིག་གི་སྒང་ནས་སངས་རྒྱས་བཞག་གི་ཡོད་མ་རེད་རྡོ་ཡི་སྒང་ནས་སངས་རྒྱས་བཞག་གི་ཡོད་མ་རེད་ནམ་མཁའི་ནམ་མཁར་གཅིག་གི་ནམ་མཁའ་སྟོང་པ་གཅིག་སྒང་ལ་ཡང་སངས་རྒྱས་ཟེར་ནས་བཏགས་ཀྱི་ཡོད་མ་རེད་སངས་རྒྱས་ཟེར་ཡ་འདི་ང་རང་ཚོ་དང་ང་རང་ཚོ་དང་རང་དང་རང་འདྲ་བ། དག་ཡག་གི་སྐྱོན། དག་ཡག་ཡིན་ནའི་རེད་སངས་ཡག་གི་སྐྱོན་ཅིག་ཡོད་མཁན་ཅིག་དང། དང་ནི། རིམ་བཞིན་རིམ་བཞིན་པའི་ཐབས་ཤེས་བྱས་ནས་ཡོན་ཏན་རྒྱས་རྒྱུ་ཡོད་དེ་ངེད་ཀྱིས་ངའམ་བདག་གམ་གང་ཟག་ཅིག་གི་སྟེང་ནས་ནི་སངས་རྒྱས་སྒྲུབ་དགོས་ཀྱི་ཡོད་རེད་བྱས་ཙང། དེ་འདྲ་ཡིན་དུས་ཙམ་ན། སངས་རྒྱས་ཟེར་ཡག་འདི་སུ་ལ་རྩ་བའི་རྒྱུ་རུ་འདི་ག་རེ་རེད་ལབ་ན་ང་རང་ཚོ་ཐེ་བའི་སེམས་ཅན་ཚོ་སངས་རྒྱས་ཀྱི་རྒྱུ་ཆ་འདི་ཡིན་པ་རེད། འོ་ད་ཅིག་རང་དང་རང་འདྲ་བ་སྐྱོན་ཡོད་དེ་ངན་བདེ་བ་འདོད་མཁན་སྡུག་བསྔལ་མི་འདོད་མཁན་དེ་དག་ན་ཡང་སྡུག་བསྔལ་གྱི་རྒྱུ

ཕོ་བྲང་དེ་གའི་དེའི་སྒང་ལ་ཡང་ཡོན་ཏན་སྐྱེ་རུང་གི་ནུས་པ་མང་པོ་ཞིག་དེའི་སྒང་ལ་ཡོད་པ་རེད་དང། ཡོན་ཏན་སྐྱེ་ཡག་པའི་ནུས་པ་མང་པོ་ཞིག་རྣམ་པར་ཤེས་པ་དེའི་སྟེང་ནས་ཡོད་པ་ཡིན་པ་རེད། དཔེར་ན་ང་རང་ཚོ་སྤུ་གུ་ཆུང་ཆུང་གཅིག་གིས་དཔེར་ན་ད་ཨ་མདའ་ཅིག་སློབ་གྲྭ་མ་འགྲོ་གོང་གི་སྤུ་གུ་ཆུང་ཆུང་གཅིག་གིས་ཁོ་ཨ་མདའ་དཔེར་ན་ཅིག་ཡིག་རིགས་ཡོན་ཏན་རབ་ཞིག་གིས་དཔེར་ན་མང་པོ་ཞིག་ལབ་པ་ཡིན་ན་སྤུ་གུ་དེ་གི་མགོར་ཚུད་ཀྱི་མ་རེད་ཤེས་ཀྱི་ཡོད་མ་རེད། གང་ཡང་ཤེས་ཀྱི་ཡོད་མ་རེད།

ཨེ་ནི་ཡོན་ཏན་ཆེར་ཆེར་ཆེར་ཆེར་ཆེར་འགྲོ་རུང་བ་ཞིག་དང་ཡོན་ཏན་ག་ཚོད་ཆེར་ཕྱིན་པའི་ཚོད་ཀྱིས་ཨེ་ནི་མ་ཤེས་པའི་རྨོངས་པའི་ཆ་དེ་དེ་སེལ་གྱི་སེལ་གྱི་སེལ་གྱི་བྱས་ནས་འགྲོ་འདུག་བ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གསར་འཛུགས་གནང་སྟེ་འདི་ལོ་ལོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པས་ན་མཐོ་རིམ་སློབ་གཉེར་ཁང་གི་འཕེལ་རིམ་སྐོར་སློབ་སྤྱི་པ་སངས་ཚེ་རིང་ལགས་སུ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སྐོར་སྙན་སྒྲོན་ཞུ་གི་ཡིན། ཉེ་དུས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་གནང་ཡོད་པ་རེད། སློབ་གཉེར་ཁང་དེ་ཐོག་མ། གསར་འཛུགས་གནང་པ་ནས་བཟུང་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་རིང་གི་འཕེལ་རིམ་གྱི་སྐོར་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་པ་སངས་ཚེ་རིང་ལགས་སུ་སྙན་ཐོ་ཞུ་གི་ཡིན། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་གི་ཆ་ཤས་ལྟ་བུ་ཅིག་ལ་ཐོག་མ་དབུ་འཛུགས་གནང་རྗེས་ད་ལྟ་སློབ་གཉེར་ཁང་གལ་ཆེ་ཅིག་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ཆགས་ཡོད་རེད། སློབ་སྤྱི་པ་སངས་ཚེ་རིང་ལགས་ལ་བཀའ་འདྲི་ཞུ་ཡས་དེ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་དབུ་བརྙེས་པ་ནས་བཟུང་འདས་པའི་ལོ་ཉི་ཤུ་རྩ་ལྔའི་ནང་ལ་འཕེལ་རིམ་དང་མ་བཟུང་ནས་གསུངས་པ་ཡིན་ན་ཉི་ཤུ་རྩ་ལྔའི་གོང་དང་ད་ད་ལྟ་ཉི་ཤུ་རྩ་ལྔའི་རྗེས་ལ་ཡང་འཕེལ་རྒྱས་ག་ག་ཙམ་ཅིག་ཕྱིན་ཡོད་ན། བཀྲ་ཤིས་བདེ་ལེགས་རིག་ལྡན་སྒྲོལ་མ་ལགས་དང་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསན་མཁན་རྒྱལ་སྤྱིའི་མང་ཚོགས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ད་ད་ལྟ་ང་ཚོ་ས་རཱ་མཐོ་སློབ་ཀྱི་འཕེལ་རིམ་དང་འབྲེལ་བའི་ཐོག་ནས་དུ་མ་ཞུས་པ་ཡིན་ན། ང་ཚོ་ཐོག་མ་དེ་ད་དགུ་བཅུ་འགོ་སྟོད་དུ་བ་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ་ལ་གཟིགས་ཏེ་ནི་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན་དམ་པ་རྒན་བློ་བཟང་རྒྱ་མཚོ་མཆོག་ནས་བོད་པའི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོའི་ཆེད་དུ་ས་རཱ་མཐོ་སློབ་འདི་བཙུགས་པ་དེ་འདྲའི་ཅིག་འདུག་སེ་ཆགས་བསྡད་ཀྱི་ཡོད་རེད་ཨ་འདི་ཡང་རྒན་གྱི་དགོངས་བཞེད་དེ་ཚོ་ཡ་སྐྱབས་མགོན་ཡིད་བཞིན་ནོར་བུ་ལ་སྙན་སྒྲོན་ཞུས་བྱས་བཀའ་ལན་དུ་ད་འདི་དཔེ་ཡག་པོ་འདུག་ད་ག་རང་བྱེད་ཤོག་ཟེར་འདུག་སེ་བཀའ་གནང་བྱས་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལ་དཔལ་ལྡན་སྐུ་སྒེར་ཡིག་ཚང་ནས་འགྲོ་གྲོན་གྱི་མཐུན་འགྱུར་ཞིག་གནང། ཨ་ནི་འདི་ནས་བྱས་རྗེས་ཐོག་མའི་ཆ་ལ་ང་ཚོ་དགེ་རྒན་འོས་སྦྱོང་དང་ལས་བྱེད་འོས་སྦྱོང་བྱེད་ཆེད་འགོ་བཙུགས་པ་ཞིག་རེད་ཤག་འདིའི་སྐབས་སུ་དགེ་རྒན་འོས་སྦྱོང་དང་ལས་བྱེད་འོས་སྦྱོང་གི་ལས་རིམ་དང་ཞོར་ལ་ནི་ཨར་པོ་གི་འཛུགས་སྐྲུན་གྱི་ལས་ཀ་དེ་འདུག་སེ་བྱས་ད་ལྟ་དེའི་སྐབས་ཀྱི་སློབ་མ་དེ་ཚོ་ཡང་འཛུགས་སྐྲུན་གྱི་ལས་ཀ་ལ་ཆ་ཤས་ལེན་ཡས་དང་ཐོག་མ་དེ་འདྲས་ཀྱི་གནས་སྟངས་བྱས་ད་ད་ལྟའི་ཆ་ལ་ཡིན་ན་ད་ང་ཚོ་ས་རཱ་མཐོ་སློབ་འདི་མི་མགོ་གི་ཆ་ནས་ཡིན་ན་ཡང་ལྡབ་གསུམ་བཞི་གི་གྲངས་འབོར་དེ་ཡར་འཕར་ཨ་ནི་སློབ་ཚན་འདི་ཚོ་ཡིན་ན་ཡང་གང་ལ་གང་འཚམ་ཅིག། གཏན་འབེབས་བྱས་རྗེས་ང་ཚོ་གི་རྒྱུན་གཏན་གྱི་སློབ་ཚན་ཁག་ཅིག་བྱས་འདིའི་སྒང་ལ་ནི་སྤྱི་ཚོགས་ཞབས་འདེགས་དང་འབྲེལ་བའི་ཐོག་ནས་དུས་ཐུང་གི་ལས་གཞི་དཔེ་མང་པོ་ཅིག་ལོ་ལྟར་བཞིན་ཡོད་རེད་བྱས་ཙང་ད་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་གི་ནང་ལོགས་ལ་སློབ་ཕྲུག་མ་སོ་ནས་གྲངས་འབོར་ལྔ་སྟོང་དྲུག་བརྒྱ་ལྷག་ཙམ་ཅིག་ཐོན་བསྡད་པ་བྱུང་ཤག་འདིའི་ནང་ནས་སློབ་ཕྲུག་སྐྱ་སེར་ཕོ་མོ་བོད་རིགས་དང་ད་ག་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག། མང་དག་ཅིག་ནས་སློབ་སྦྱོང་གནང་གར་ཕེབས་བྱས་ཨ་ནི་ད་ལྟའི་ཆ་ལ་སྤྱི་ཚོགས་ནང་ལོགས་ལ་ཐིམ་བྱས་ཕྱག་ལས་གནང་བསྡད་པ་དེ་འདྲ་ཅིག་ཆགས་བསྡད་ཀྱི་འདུག། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེའི་ནང་ལ་ཡང་བོད་པ་ཙམ་མ་ཡིན་པར་འཛམ་གླིང་གི་རྒྱལ་ཁབ་མང་པོ་ཅིག་ནས་ཤེས་ཡོན་པ་དང་ཚན་རིག་པ་ད་ག་ནང་བཞིན་རྣམ་དཔྱོད་ཡོད་མཁན་གྱི་མི་སྣ་མང་པོ་ཞིག་གིས་ནང་ཆོས་ཀྱི་ཐོག་ལ་ཡང་ཐུགས་སྣང་གནང་མཁན་ཚོ་ལ་ཡང་ས་རཱ་མཐོ་སློབ་ཀྱི་ངོས་ནས་ཐུགས་ཕན་གསོས་པའི་ཕྱག་ལས་ག་རེ་གནང་རྒྱུ་ཡིན་ན། རྒྱལ་སྤྱིའི་སློབ་མ་སྤྱི་ལ་ཕན་པའི་གཙོ་བོ་འདི་ལྟ་སྟེར་བ། ཕྱི་རྒྱལ་སྐད་ཡིག་འཛིན་གྲྭ་དེ་བརྒྱུད་བྱས་ཨ་ནི་བོད་པའི་སྐད་ཡིག་རྨང་གཞི་ནས་བྱས་རྗེས་སྐད་ཡིག་བསླབ་ཡས་དང་ཨ་ནི་སྐད་ཡིག་འཛིན་གྲྭ་འདི་ལོ་གཅིག་གཉིས་རྗེས་ལ་གང་ལ་གང་འཚམ་འདྲ་ཅིག་ཡག་པོ་ཆགས་པ་ཡིན་ན་ཨ་ནི་སློབ་ཕྲུག་མང་ཆེ་བ་ཅིག་ནང་དོན་རིག་པ་གི་སློབ་སྦྱོང་དུ་གནང་བསྡད་ཀྱི་ཡོད་རེད་འདིའི་ནང་ལོགས་ད་ཆ་བཞག་པ་ཡིན་ན་སྐྱབས་མགོན་ཡིད་བཞིན་ནོར་བུ་གི་ཧིན་དྷི་གི་གསུང་བསྒྱུར་ཀེ་ལཱས་ལགས་རེད་ད་ག་ནང་བཞིན་གི་ཝེད་ནམ་སྐད་ཀྱི་གསུང་བསྒྱུར་དབྱངས་ཅན་ལགས་ཨ་ནི་ཀོ་རི་ཡ་སྐད་ཀྱི་གསུང་བསྒྱུར་གནང་མཁན་སྔོན་མ་ཡིན་ན་མི་ཕག་ལྷས་བྱོལ་རེད་དེ་ནས་ཤེས་རབ་བྱམས་པ་ཁོང་ཚོ་ཆ་ཚང་ད་དེ་ནས་ཡ་འགྲིམ་བྱས་ཐོན་པ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་མིན་གྱི་ཀརྨ་པ་རིན་པོ་ཆེ་མཆོག་དང་ཨ་ནི་བླ་སྤྲུལ་ཁག་གཞན་པ་ལ་ཡང་འདུག་སེ་སྐད་བསྒྱུར་དང་ཡིག་བསྒྱུར་གྱི་ཞབས་འདེགས་ཞུ་མཁན་ཡང་གང་ལ་གང་འཚམ་ཞིག་ཡོད་རེད་མང་ཆེ་བ་དེ་སོ་སོ་སྒེར་གྱི་ཆོས་ཉམས་ལེན་བྱས་བྱེད་དུ་རེད་ཨ་ནི་དེ་ནས་སོག་པོ་དང་ཡང་ར་ཤི་ཡ་གི་ཁལ་མུག་བུ་རི་ཡེད་ཨ་ནི་ཐུ་བ་དེ་འདྲ་ནས་ཡང་སློབ་མ་ཁག་ཅིག་དེ་ལ་སྐད་ཡིག་གི་རྨང་གཞི་དེ་སློབ་སྦྱོང་བྱས་རྗེས་ཨ་ནི་སྨན་རྩིས་ཁང་ལ་བོད་པའི་གི་གསོ་བ་རིག་ཐོག་ལ་སློབ་སྦྱོང་བྱེད་མཁན་དེ་འདྲ་ཡང་ཨ་ནི་གང་ལ་གང་འཚམ་ཅིག་དུ་བྱུང་བསྡད་ཡོད་རེད། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་ཡང་ད་ལྟ་སློབ་སྦྱོང་གནང་མཁན་གྱི་སློབ་ཕྲུག་ག་ཚད་ཡོད་ན་ཨ་ནི་ཕྱིའི་རྒྱལ་ཁབ་ཀྱི་སློབ་ཕྲུག་དང་ཨ་ནི་བརྗེ་ལེན་གནང་ཡག་གི་ལས་འཆར་དེ་འདྲས་ག་འདྲས་ཡོད་རེད། ད་ང་ཚོ་ས་རཱ་མཐོ་སློབ་ཀྱི་ལས་གཞི་དམིགས་བསལ་འདྲ་པོ་ཅིག་རྒྱལ་སྤྱིའི་མཐོ་སློབ་དམིགས་བསལ་གྱི་ད་ཨ་རིའི་ནང་གི་མཐོ་སློབ་ཁག་མཉམ་དུ་མཉམ་འབྲེལ་གྱི་ཕྱག་ལས་གནང་ཡག་དེ་ཆགས་ཀྱི་ཡོད་རེད་ཐོག་མར་འགྲོ་དུས་ད་ང་ཚོ Emory University མཉམ་དུ་དུ་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས་ད་སྣེ་ཁྲིད་བྱས་ནས་ཉིས་སྟོང་ལོ་ལ་མཉམ་འབྲེལ་གྱི་གན་རྒྱ་བཞག་བྱས་ནས་ཉིས་སྟོང་གཅིག་ནས་བྱས་ནས་ཉིས་སྟོང་བཅུ་དྲུག་བར་དུ་ལ་ཨ་ནི་དཔྱིད་དུས་ཀྱི Semester གཅིག་གི་སློབ་དུས་གཅིག་གི་བོད་པའི་སྐད། ལོ་རྒྱུས། ཆབ་སྲིད། ཨ་ནི་དཔལ་ཡོན། དེའི་ཐོག་ལ་ཏུ་སློབ་གནང་གར་ཕེབས་ཀྱི་ཡོད་རེད་ཨེ་མོ་རི་མཐོ་སློབ་ཀྱི་སློབ་ཕྲུག་ཁག་ཨ་ནི་ཉིས་སྟོང་དགུ་ནས་བྱས་རྗེས་ཡང་ཨེ་མོ་རི་མཐོ་སློབ་ནས་དབྱར་ཁའི་གི་དུས་ཚོད་སྐབས་སུ་ལུས་སེམས་ཚན་རིག་ཟེར Tibetan Mind Body Science Summer Program ཞུས་བྱས་དེ་འདྲ་ཉིས་སྟོང་དགུ་ནས་འགོ་བཙུགས་རྗེས་ཨ་ནི་ད་ལྟ་ཡང་ཏུ་སུ་མུ་མཐུད་ནས་འགྲོ་བསྡད་དེ་འདྲས་ཅིག་ཆགས་ཡོད་རེད། ཨ་ནི་དེ་མིན་གྱི་ད་ལྟ Oxford Ohio ལ་ཡོད་པའི་གི Miami University མཉམ་དུ་ང་ཚོ་བོད་པའི་གི་སྐད་དང་རིག་གཞུང་དེ་ནང་བཞིན་གྱི་ནང་ཆོས་གོ་རྟོགས་སྤེལ་རྒྱུའི་ཆེད་དུ་ཨ་ནི་མཉམ་འབྲེལ་གྱི་ལས་གཞི་ཅིག་ཉིས་སྟོང་དགུ་ནས་བྱས་རྗེས་ཉིས་སྟོང་བཅུ་གཅིག་བར་དུ་དེ་འདྲས་ཅིག་བསྐྱངས་ཡོད་རེད། ཨ་ནི་དེ་ཅིག་གི་མཚམས་བཞག་དགོས་བྱུང་རྗེས།

དེ་ནང་བཞིན་གྱི་ཆོས་དང་རིག་གཞུང་ཆབ་སྲིད་འདི་ཚོ་ཐོག་ལ་ད་ཁོང་རང་ཚོ་སློབ་ཚན་འདི་ཚོ་དེ་ལ་ཚོགས་དེ་ནང་བཞིན་གྱི་ཉམས་ཞིབ་བྱས་དང་དེ་འདྲ་གི་ད་གོ་སྐབས་ཅིག་སྤེལ་གྱི་ཡོད་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ནས་དེ་འདྲ་མི་ནི་སོ་ཊ་ནས Gustavus Adolphus College ལབ་ཡག་ཅིག་འདུག་ཁོང་ཚོ་མཉམ་དུ་ད་ང་ཚོ་བདུན་ཕྲག་གསུམ་གི་མཉམ་འབྲེལ་ལས་གཞི་ཅིག་དེ་འདྲ་འགོ་བརྩམས་ཚར་ཟིན་འདྲ་པོ་ཅིག་ཆགས་བསྡད་གི་ཡོད་རེད། འོ་འདི་ཚོ་རེད།
ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེས་བཙན་བྱོལ་བོད་པའི་སློབ་ཕྲུག་ཚོར་བོད་པའི་སྐད་ཡིག་དང་ནང་ཆོས་རིག་གནས་སོགས་སློབ་ཁྲིད་གནང་རྒྱུའི་ཆ་རྐྱེན་མཁོ་སྤྲོད་དང་འབྲེལ་ཕྱི་རྒྱལ་ཡུལ་ཁག་ནས་ཡིན་པའི་ཕྱི་རྒྱལ་གྱི་སློབ་ཕྲུག་ཚོར་གཙུག་ལག་སློབ་གཉེར་ཁང་དེའི་ནང་བོད་པའི་སྐད་ཡིག་དང་ནང་ཆོས་སློབ་ཁྲིད་གནང་རྒྱུའི་སློབ་གསོའི་བརྗེ་ལེན་གྱི་ལས་འཆར་ཡང་འདུག་ད་རིང་དུས་ཚོད་ཀྱི་རྐྱེན་པས་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི། པ་སངས་ཚེ་རིང་ལགས་ལྷན་དུ་བཀའ་མོལ་ཞུས་པ་དེ་ད་གར་མཚམས་འཇོག་ཞུ་གི་ཡིན་བདུན་རྗེས་མའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ནས་བོད་པའི་སྐད་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་ཐད་ལས་འཆར་སྣ་ཚོགས་ཤིག་སྤེལ་གནང་གི་ཡོད་པའི་སྐོར་ལེ་ཚན་མུ་མཐུད་སྙན་སྒྲོན་ཞུ་གི་ཡིན་བདུན་རྗེས་མའི་ལེ་ཚན་འདི་གསན་ཡག་མ་བསྙེལ་བ་གནང་རོགས་གནང་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།

ལེ་ཚན་གོང་མའི་ཞུ་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། སྟག་ཚང་ལྷ་མོར་སླེབས་པའི་སྐབས་ང་རང་སྔོན་མ་སྡོད་སའི་རི་ཁྲོད་གཟིམ་ཆུང་རྒྱལ་སྲས་བཤད་སྒྲུབ་པད་མ་རྒྱལ་བའི་དགའ་ཚལ་དང་ཀིརྟི་བླ་བྲང་གསར་རྙིང་ཡོངས་རྫོགས་རྩ་མེད་དུ་གཏོར་ནས་གྱང་ཆག་འགའ་ཤས་མ་གཏོགས་ལྷག་མི་འདུག་སྟག་ཚང་ལྷ་མོ་ཀིརྟི་དགོན་པའི་འདུ་ཁང་ཡང་གཏོར་བཤིག་ཐེབས་པས་དགོན་པའི་ངོས་ནས་བསྐྱར་གསོ་བྱེད་བཞིན་པའི་སྐབས་རེད་མཐའ་ལྷའི་ལྷ་ཁང་ཙམ་མ་གཏོགས། གཞན་པའི་ལྷ་ཁང་དང་འདུ་ཁང་ཡོངས་རྫོགས་རྩ་མེད་བཏང་འདུག་དགོན་པའི་ངོས་ནས་སྔ་མོའི་འདུ་ཁང་དང་ལྷ་ཁང་འགའ་ཤས་བསྐྱར་གསོ་བྱེད་བཞིན་འདུག་ཀྱང་སྔ་མོའི་གནས་སྟངས་ཇི་བཞིན་བསྐྱར་གསོ་ཡོང་མི་ཐུབ་པ་ངེས་གཏན་རེད། ང་སྟག་ཚང་ལྷ་མོ་ཀིརྟི་དགོན་པར་འབྱོར་བའི་གནས་ཚུལ་འདི་ས་ཕྱོགས་གང་སར་ཁྱབ་སྟེ་ཕྱོགས་མཐའ་ཁག་ནས་མཇལ་ཁ་ཞུ་བར་ཡོང་མཁན་མི་ཚོགས་ཤིན་ཏུ་མང་པོ་འཛོམས་བྱུང། ཐོག་མར་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཟླ་བ་གཅིག་ཙམ་རིང་འདུག་རྒྱུའི་འཆར་གཞི་ཡོད་ཀྱང། ས་གནས་དཔོན་རིགས་ཚོས་ཉིན་ལྔ་དྲུག་ཙམ་ལས་སྡོད་མི་ཆོག་པའི་ཚད་བཀག་བྱས་བྱུང། རྒྱ་མིའི་དཔོན་པོ་ཚོས་དེང་སང་གནམ་གཤིས་ཤིན་ཏུ་གྲང་མོ་ཆགས་ཟིན་པས་བོད་ཁུལ་གྱི་ལྟ་སྐོར་མཚམས་འཇོག་བྱས་ཏེ་རྒྱ་ནག་ནང་གི་གནམ་གཤིས་དྲོ་བོ་ཡོད་ས་ཞིག་ལ་ཕེབས་རོགས། རྒྱ་ནག་ནང་དུ་ཕེབས་རྒྱུར་གྲ་སྒྲིག་གང་དགོས་བྱེད་ཀྱི་ཡིན་ཞེས་བཤད་པར་མ་ཟད། བཀའ་འདི་རྔ་པ་ཁུལ་གྱི་ལྟེ་གནས་འབར་ཁམས་ནས་ཡོང་བ་ཞིག་ཡིན་ཟེར་གྱི་འདུག་སྐབས་དེར་སྟག་ཚང་ལྷ་མོར་ས་ཁུལ་སྣ་ཚོགས་ནས་མི་ཤིན་ཏུ་མང་པོ་འཛོམས་ཡོད་སྟབས་རྒྱ་ནག་གཞུང་ལ་རང་བཞིན་གྱིས་དངངས་སྐྲག་ལངས་པ་འདྲ། རྒྱ་མི་དཔོན་པོ་ཚོས་བཤད་པ་ལྟར་ན་དེ་དུས་ཉིན་ཤས་རིང་མི་ཁྲི་ཚོ་ལྔ་ལྷག་སྟག་ཚང་ལྷ་མོར་ང་ལ་མཇལ་ཁ་ཞུ་བའི་ཆེད་དུ་འདུས་སོང་ཟེར། རྒྱ་མིས་རྗེས་སུ་ང་ལ་སྐྱོན་འཛུགས་བྱེད་པའི་སྐབས་སུ་ཡང། མི་ཁྲི་ལྔ་ལྷག་གི་ཉིན་ལྔ་དྲུག་རིང་ཐོན་སྐྱེད་གོང་འཕེལ་གྱི་དུས་ཚོད་ཁྱོད་ཀྱིས་ཆུད་ཟོས་སུ་བཏང་བ་རེད་ཅེས་བསྙད་འདོགས་ཀྱང་བྱས་སོང། གདན་ས་སྟག་ཚང་ལྷ་མོའི་ཁུལ་དུ་ཡོང་བའི་མང་ཚོགས་ཀྱི་གཙང་སྦྲ་འཕྲོད་བསྟེན་རྔ་པ་ལས་ལེགས་པ་འདུག་ཀྱང་མང་ཚོགས་ཁྲོད་ཆང་འཐུང་མཁན་ཤིན་ཏུ་མང་པོ་ཡོད་པའི་མཐོང་ཚུལ་ངན་པ་ཞིག་བྱུང་བས་ཅུང་ཉོབ་སྣང་ཤར་བྱུང། མཛོད་དགེ་རྫོང་གི་བོད་སྨན་ཁང་དུ་ལྟ་སྐོར་ལ་བསྐྱོད་པའི་སྐབས། སྨན་གཞུང་དང་མཐུན་པའི་སྨན་རྫས་རྒྱུ་ཆ་ཤིན་ཏུ་ལེགས་པོ་འདུག་པར་མ་ཟད། སྨན་རྒྱུ་ཉར་ཚགས་བྱེད་སྟངས་ཀྱི་ཐད་ནས་བོད་རང་གི་ས་ཁམས་དང་མཐུན་པར་བཀོད་སྒྲིག་ལེགས་པོ་བྱས་འདུག་ལ། སྨན་པ་རྣམས་སློབ་སྦྱོང་དང་ཉམས་མྱོང་གཉིས་ཀ་ཕུན་སུམ་ཚོགས་པོ་ཞིག་ཡིན་པའི་མཐོང་ཚུལ་གསལ་པོ་བྱུང། དེ་བཞིན་དུ་མཛོད་དགེ་བཞག་སྡོམ་དུ་ཚུགས་པའི་རྔ་པ་ཁུལ་བོད་ཡིག

སྟག་མོ་སྒང་གི་ངའི་ནང་མི་རྣམས་ཤིན་ཏུ་དབུལ་ཕོངས་རེད། ཁོ་ཚོ་ང་ཐུག་ཏུ་ཡོང་སྐབས་གྱོན་པ་རྙིང་པ་གྱོན་ནས་སླེབས་བྱུང། ཁོ་ཚོས་ངས་ཆུང་དུས་ལོ་གསུམ་བཞིའི་སྐབས་གྱོན་མྱོང་བའི་སློག་པ་རྙིང་པ་ཞིག་དང་གོས་རལ་པ་བཅས་ད་དུང་ཡང་ནང་དུ་དྲན་རྟེན་ལ་ཉར་ཡོད་ཟེར་གྱི་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན། གདན་ས་སྟག་ཚང་ལྷ་མོ་ནས་ཐད་ཀར་ཁྲེང་ཏུར་ལ་ལོག་མི་འགྲོ་ཀ་མེད་བྱུང། ང་རྔ་བ་རྫོང་ནས་མ་ཐོན་གོང་ས་གནས་རྒྱ་དཔོན་ཚོ་དང་ལྷན། མཐའ་མའི་ཚོགས་འདུ་ཞིག་ཚོགས་པ་དང་དེར་ངས་གནད་དོན་དང་བསམ་ཚུལ་ཁ་ཤས་བཤད་པ་ཡིན། རྒྱ་ནག་གཞུང་གི་ངོས་ནས་ས་ཆ་བཀོད་སྒྲིག་གནང་དེ་དགོན་པའི་ནང་དུ་གནས་སྡོད་བྱེད་བཞིན་པའི་གྲོང་ཁྱིམ་གྲོང་ཁྱིམ་རྣམས་གཞིས་སྤོ་བྱེད་དུ་བཅུག་ན་དགོན་པ་བསྐྱར་གསོ་ལ་ཕན་ཐོགས་ཡོང་རྒྱུ། དཔེར་ན་སྤྲོ་ཚིགས་དགོན་པའི་ནང་དུ་སྒྲུང་ཐིང་མང་པོ་འདྲེས་ནས་བསྡད་ཡོད་པ་དང་ཨ་མཆོག་མཚན་ཉིད་དགོན་པའི་དཀྱིལ་དུ་རྔ་པ་རྫོང་གི་བོད་ཡིག་སློབ་འབྲིང་ཚུགས་ཏེ་དགོན་པ་དུམ་བུ་གཉིས་སུ་བཏང་བ་དེས་དགོན་པ་ལ་དཀའ་ངལ་ཆེན་པོ་འདུག་པས་རབ་བྱུང་ན་སློབ་འབྲིང་འདི་རྔ་པ་རྫོང་ཐོག་ཏུ་སྤོ་ཐུབ་ན་ལེགས་སྐོར་གྱི་བསམ་འཆར་བཤད་པ་ཡིན། དེ་བཞིན་དུ་བོད་ཀྱི་ས་ཁུལ་དུ་སྨན་བཅོས་འཕྲོད་བསྟེན་གྱི་གནས་སྟངས་ཤིན་ཏུ་སྐྱོ་པོ་ཡིན་པ་དང་སྨན་བཅོས་ཀྱི་མཐུན་རྐྱེན་ཡར་རྒྱས་གཏོང་དགོས་པའི་རེ་འདུན་ཞུས་པ་ཡིན། ངས་རྩེད་མཚར་དང་སྦྲགས་སྔ་མོར་རྐང་རྗེན་སྨན་པ་ཟེར་བ་ཞིག་ཡོད་ཀྱང་དེང་སང་རྐང་རྗེན་སྨན་པ་ཕར་བཞག་ཐ་ན་རྐང་རྗེན་སྨན་པའི་རྐང་རྗེས་ཙམ་ཡང་མཐོང་རྒྱུ་མི་འདུག་ཅེས་བཤད་པ་ཡིན། རོང་འབྲོག་གང་སར་སྨན་བཅོས་འཕྲོད་བསྟེན་གྱི་མཐུན་རྐྱེན་མེད་པའི་དབང་གིས་དོན་མེད་ཤི་གོད་བྱུང་བའི་གནས་ཚུལ་མང་པོ་འདུག་ལ། བྱིས་པ་མང་པོ་ཞིག་ལ་སྨན་བཅོས་མ་ཐོབ་པའི་དབང་གིས་དབང་པོ་སྐྱོན་ཅན་དུ་གྱུར་པ་ཤིན་ཏུ་མང། དེར་བརྟེན་ངས་སྨན་བཅོས་འཕྲོད་བསྟེན་སྐོར་ཡར་རྒྱས་གཏོང་དགོས་པའི་བསམ་ཚུལ་ཤུགས་ཆེན་པོ་བཤད་པ་ཡིན། མཛོད་དགེ་ནས་ཐོན་སྐབས་སུ་རྒྱ་ནག་གཞུང་གིས་སྣེ་ལེན་བྱེད་སྟངས་ཀྱི་རྣམ་འགྱུར་ལ་ལམ་སང་འགྱུར་བ་བཏང་སྟེ་རླངས་འཁོར་དང་མགྲོན་ཁང་སོགས་སྔ་མ་དང་བསྡུར་ན་ཇེ་ངན་དུ་བཏང་སོང། ཁོ་ཚོས་ངའི་བོད་ཁུལ་གྱི་ལྟ་སྐོར་མཚམས་འཇོག་བྱེད་བཅུག་པ་དེ་དབུས་གཞུང་གི་བཀའ་ཡིན་ཚུལ་ལ་ཁག་འདོགས་བྱེད་ཀྱི་འདུག་བོད་ཀྱི་ས་གནས་གང་དུ་སོང་ཡང་ཡུལ་ལྗོངས་ཀྱི་མཛེས་སྡུག་མཐོང་སྐབས་སེམས་ལ་ཤིན་ཏུ་སྐྱིད་པའི་ཚོར་སྣང་ཡོང་གི་འདུག་ཀྱང་དགོན་པ་དང་གྲོང་ཁྱིམ་མི་མང་ཉམ་ཐག་པའི་གནས་སྟངས་ངོ་མ་མཐོང་སྐབས་སེམས་ལ་སྐྱོ་སྣང་ཆེན་པོ་ཡོང་གི་འདུག་རྒྱ་མི་དཔོན་པོ་དང་མཉམ་དུ་ཟ་མ་ཟ་སྐབས་མཚམས་རེར་ཁོ་ཚོས་ང་ལ་རྒྱ་སྐད་ཕྲན་བུ་ཤེས་སོང་ངམ་ཞེས་སྐད་ཆ་འདྲི་གི་འདུག་ངས་ད་ཐེངས་རྒྱ་སྐད་ཕྲན་བུ་ཤེས་སོང། མི་ཡོ་ལ། མི་ཞའོ། པུ་ཞིང་ཟེར་བ་སོགས་རྒྱ་སྐད་ཁ་ཤས་ཤེས་སོང་ཟེར་ནས་རྩེད་མོའི་ཚུལ་དུ་བཤད་པ་ཡིན། དེ་ནི་བོད་སྐད་དུ་མེད་ཟེར་བ་དང། བྱེད་མི་ཆོག་ཟེར་བ། བྱས་ན་མི་འགྲིག་ཟེར་བའི་གོ་དོན་རེད། ཁོ་ཚོས་ང་ལ་ལྟ་སྐོར་གྱི་མཐོང་ཚུལ་གང་བྱུང་ཞེས་དྲིས་པའི་སྐབས། ངས་ང་ད་ཐེངས་ལྟ་སྐོར་དུ་འགྲོ་སྐབས་ཤུལ་གཉིས་མཐོང་བྱུང། ཤུལ་དང་པོ་ནི་གནའ་སྔ་མོའི་བོད་ཀྱི་དགོན་སྡེ་སོགས་གཏོར་བའི་ཤུལ་དང། ཤུལ་གཉིས་པ་ནི་སྐབས་དེ་དག་ཏུ་བོད་མིར་བཙན་ཤེད་ཀྱིས་བརྩིགས་བཅུག་པའི་མཉམ་ལས་ཁང་གི་ཤུལ་རེད་ཅེས་བཤད་མྱོང། ལོ་ངོ་དེ་དག་གི་རིང་བོད་མི་ཚོས་དཀའ་ལས་བརྒྱབ་ནས་བཟོས་པའི་ཆུ་རྐ་དང་སྤང་ཐང་གསར་སྦོལ་གྱིས་ཞིང་སར་བསྒྱུར་བ། རྩྭ་ཐང་ཆེན་པོ་ལ་སྤོ་ཐོའི་ར་བ་བསྐོར་བ་སོགས་སྐབས་དེར་ཐོན་སྐྱེད་ནུས་ཤུགས་གོང་འཕེལ་ཆེད་དུ་ཡིན་ལུགས་བསྒྲགས་ནས་ངལ་རྩོལ་ཚོད་མེད་བྱེད་བཅུག་ཡོད་ཀྱང་ད་ཆ་བདག་མེད་དུ་གྱུར་ཏེ་བེད་མེད་དུ་གྱུར་ཟིན་འདུག། འོན་ཀྱང་རྒྱ་ནག་ནང་དུ་རིག་གནས་གསར་བརྗེ་ཆེན་མོ་སོགས་ཀྱི་སྐབས་བརྩིགས་པའི་ཁང་པ་དང་ས་ཞིང་སོགས་ཐོན་སྐྱེད་ཀྱི་འབྲས་བུ་ཁག་བེད་སྤྱོད་གཏོང་བཞིན་འདུག་རྒྱ་བོད་བར་ཁྱད་པར་ཆེན་པོ་འདུག། གསན་མཁན་རྣམ་པ་ཚོ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། རྒྱལ་བ། ཀུན་གཟིགས་པཎ་ཆེན་རིན་པོ་ཆེར་མཇལ་འཕྲད། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་ཁྲེང་ཏུའུ་ནས་པེ་ཅིན་དུ་ཐོན་ཏེ་པཎ་ཆེན་རིན་པོ་ཆེ་མཇལ་དགོས་པའི་ཨུ་ཚུགས་བརྒྱབ་པ་ཡིན། པེ་ཅིན་དུ་ཕྱིན་པའི་སྐབས་སུ་ཡང་སྔོན་མ་དང་མ་འདྲ་བར་ང་ལ་རླངས་འཁོར་དང་སྡོད་གནས་སོགས་ཀྱི་མཐུན་འགྱུར་ཇེ་སྡུག་ཏུ་བཏང་འདུག་པའི་རྣམ་པ་མངོན་གསལ་དོད་པོ་འདུག་པེ་ཅིན་གྱི་འབྲེལ་ཡོད་དཔོན་རིགས་ཚོར་སི་ཁྲོན་གྱི་དཔོན་པོ་ཚོས་ང་རང་སྐྱེ་སའི་ཕ་ཡུལ་ངོ་མར་ལྟ་སྐོར་དུ་འགྲོ་རུ་མ་བཅུག་པའི་སྐོར་བཤད་སྐབས། ང་ཚོའི་ངོས་ནས་ཁྱེད་རང་གི་ཐོག་མའི་འཆར་གཞི་དང་བོད་དུ་གཟིགས་སྐོར་བྱ་རྒྱུར་ཆོག་མཆན་སྤྲད་ཡོད་ཀྱང་ས་གནས་ཀྱི་རྫོང་དང་ཁུལ་རིམ་པའི་ཐོག་ནས་བསམ་འཆར་ཡོང་གི་འདུག་ཟེར། ཕྱིས་སུ་གོ་བསྡུར་རབ་དང་རིམ་པ་བྱས་ཀྱང་མཐའ་མར་རྒྱ་ནག་གཞུང་གིས་ང་གང་མགྱོགས་རྒྱ་གར་དུ་ཕྱིར་འབུད་བྱ་རྒྱུ་གཏན་འཁེལ་བྱས་ཟིན་ཡོད་འདུག་ཡིན་ན་ཡང་རྗེས་མ་ཕྱིར་ཕེབས་ཚེ་ཁྱེད་རང་གི་ཐུགས་འདུན་གང་ཡོད་ལྟར་ང་ཚོས་གཟིགས་སྐོར་གྱི་གྲ་སྒྲིག་གང་དགོས་བྱ་རྒྱུ་ཡིན་ཞེས་སྐད་ཆ་སྙན་པོ་ཞིག་ཤོད་ཀྱི་འདུག་པེ་ཅིན་དུ་ཉིན་བཅུའི་རིང་བསྒུགས་ཏེ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གཞི་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེར་མཇལ་ཐུབ་པ་བྱུང། པཎ་ཆེན་རིན་པོ་ཆེ་ཁོང་གི་ཡབ་དང་ལྷན་དུ་ཕེབས་པ་དང་ང་ཁོང་གི་གཟིམ་ཤག་ཏུ་བཅར་ཏེ་མཇལ་བ་ཡིན། ཁོང་གི་གཟིམ་ཤག་ནི་གོ་མིན་ཏང་གི་སྐབས་སུ་བསྐྲུན་པའི་ཤིང་ཁང་རྙིང་པ་ཞིག་རེད། ཤིང་ཁང་གི་གནས་སྟངས་དེ་ཙམ་ལེགས་པོ་མ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གོ་གནས་ལ་དཔགས་ན་གཟིམ་ཁང་ཤིན་ཏུ་སྐྱོ་པོ་རེད། གལ་སྲིད་རྒྱ་མི་ཞིག་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གོ་གནས་དེའི་འོག་ཏུ་ཡོད་ཚེ་དབང་ཆ་དང་མཐུན་རྐྱེན་རྣམས་འདི་ལས་བཟང་བ་ཡོད་པ་ནི་ཐག་གིས་ཆོད། ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་མཇལ་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱག་བྲིས་ཕྱག་བསྟར་མ་ཞིག་བསྐུར་གནང་ཡོད་པ་དེ་ངས་ཁོང་ལ་ཕུལ་བ་ཡིན། ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཐུགས་གཤིས་ཁ་རུ་ཁ་ཐུག་ཡིན་པས་སུ་གང་ལ་ཡང་འཛེམ་ཟོན་མེད་པར་གསུང་མོལ་ཐད་ཀར་དྲང་མོ་རྐྱང་རྐྱང་གནང་གི་འདུག་ཁོང་གིས་རྒྱ་ནག་གཞུང་དང་འབྲེལ་བ་བྱས་ཏེ་མེ་ལྕེ་མེར་གཏུགས་ཀྱིས་བོད་མི་མང་གིས་མྱོང་བཞིན་པའི་སྡུག་བསྔལ་གྱི་གནས་སྟངས་ལ་བསྒྱུར་བཅོས་གཏོང་དགོས་པའི་དགོངས་ཚུལ་ཤུགས་ཆེན་པོ་འཛིན་གྱི་འདུག་དེ་སྔོན་པཎ་ཆེན་རིན་པོ་ཆེ་བཙོན་ཁང་དུ་ལོ་ཅི་ཙམ་བཞུགས་མིན་ཕྱིར་བསྒྲགས་གནང་མེད་ཀྱང། ང་ལ་བཀའ་མོལ་གནང་བཞིན་པའི་ཀློང་ནས་ངས་ཁོང་ལ་བཀའ་འདྲི་ཞུས་པར། པཎ་ཆེན་རིན་པོ་ཆེས་རང་ཉིད་བཙོན་ཁང་དུ་ལོ་དགུ་དང་ཟླ་བ་དགུ་ཙམ་རིང་བཞུགས་པའི་སྐོར་ཞལ་གསལ་བོར་གསུངས་བྱུང། ཉིན་རྗེས་མར་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་གཟིམ་ཤག་ཏུ་ང་ཚོར་གསོལ་སྟོན་གྲ་རྒྱས་པོ་ཞིག་གནང་བྱུང། ཐེངས་སྔོན་མར་པེ་ཅིན་དུ་བོད་རིགས་དཔོན་པོ་འགའ་ཤས་ལ་ཐུག་འཕྲད་བྱུང། དཔེར་ན། འབའ་པ་ཕུན་ཚོགས་དབང་རྒྱལ་ལགས་ཀྱི་སྡོད་གནས་སུ་བསྐྱོད་སྐབས། རང་གི་གོ་གནས་ལ་དཔག་པའི་མཐུན་རྐྱེན་སྐྱོ་བོ་རེད་འདུག་དེ་བཞིན་ཁྲེང་ཏུའུ་ལ་ཡང། བཀྲ་ཤིས་ཟེར་བའི་བོད་རིགས་འགོ་ཁྲིད་ཅིག་གི་ནང་དུ་བསྐྱོད་སྐབས་ཁོང་གི་འཚོ་བའི་མཐུན་རྐྱེན་སྐྱོ་བོ་རེད་འདུག་པེ་ཅིན་དུ་ང་ཕོད་ལ་ཐུག་རྒྱུའི་འཆར་གཞི་བཟོས་ཀྱང་ང་ཕོད་ཁོ་རང་གི་ངོས་ནས་ཐུག་འདོད་བྱས་མ་བྱུང། ང་ཕོད་དེ་སྔ་བཀའ་བློན་ཡིན་པའི་སྐབས་འབྲས་སྤུངས་སུ་ངའི་ཆོས་ཞུགས་ཀྱི་མཛད་སྒོར་ཕེབས་ཏེ་ང་ཚོ་ངོ་ཤེས་པ་ཡིན། ཐེན་པའོ་འམ་སངས་རྒྱས་ཡེ་ཤེས་སོགས་བོད་རིགས་དཔོན་པོ་མཐོ་གྲས་གཞན་འགའ་ཤས་ལ་ཡང་ཐུག་མྱོང། གནས་སྟངས་ཉུང་ཤས་ཤིག་གི་སྐབས་སུ་མ་གཏོགས་ང་བོད་རིགས་འགོ་ཁྲིད་ཚོ་ལ་ཐུག་འཕྲད་བྱེད་པའི་སྐབས་ཕལ་མོ་ཆེར་རྒྱ་མི་ལས་བྱེད་མཉམ་དུ་ཡོད་པས་ང་ཚོ་གོ་བསྡུར་ལྷུག་པོ་ཡོང་རྒྱུར་དཀའ་མོ་རེད། ང་ཀུན་གཟིགས་པཎ་ཆེན་རིན་པོ་ཆེར་མཇལ་འཕྲད་བྱུང་རྗེས་རྒྱ་ནག་གཞུང་གི་འབྲེལ་ཡོད་དཔོན་རིགས་རྣམས་ཀྱིས་ང་ལ་བརྡ་བཏང་སྟེ་ངའི་བོད་ནང་གི་ལྟ་སྐོར་མཚམས་འཇོག་བྱེད་དགོས་པ་དང་རྒྱ་གར་དུ་ལམ་སེང་ཕྱིར་ལོག་དགོས་པའི་སྐོར་བཤད་བྱུང། དགུ་བ། ལྷ་ས་བརྒྱུད་རྒྱ་གར་དུ་ཕྱིར་ལོག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ཟླ་བ་དང་པོའི་ཚེས་བཅུ་བཞི་ཉིན་ང་ཚོ་ཁྲེང་ཏུའུ་ནས་ལྷ་སར་འབྱོར་སྐབས་ལྷ་སའི་གནམ་ཐང་དུ་ང་ཚོ་བསུ་བར་འབྲེལ་ཡོད་མང་པོ་ཞིག་འཛོམས་འདུག་འདི་ནི་རྒྱ་ནག་གཞུང་གིས་ང་ཨ་མདོར་སྡོད་དུ་མ་བཅུག་པར་ཕྱིར་འབུད་བཏང་བ་དང། ཉིན་ཤས་ཡིན་ན་ཡང་སྐྱེས་ཡུལ་སྟག་མོ་སྒང་དུ་ཡང་འགྲོ་རུ་བཅུག་མེད་པའི་གནས་ཚུལ་ལྷ་སའི་མང་ཚོགས་ཀྱིས་ཤེས་འདུག་པར་བརྟེན་ཁོ་ཚོས་ང་ལ་སྔོན་མ་ལས་ཀྱང་དགའ་མོས་ཆེ་བར་བྱེད་ཀྱི་འདུག་འབྲེལ་ཡོད་ཚོས་ངའི་སྡོད་ས་ལྷ་ས་གྲོང་ཁྱེར་བྱང་ངོས་སུ་གོ་སྒྲིག་བྱས་འདུག་པ་དང་གནམ་ཐང་ནས་སྡོད་གནས་སུ་ཡོང་སྐབས་མི་ཤིན་ཏུ་མང་པོ་ཞིག་ལམ་ཆེན་ཁར་འཛོམས་འདུག་པ་མཐོང་སོང། ངའི་བསམ་པར་ཁོང་ཚོ་ལས་དོན་ཞིག་གི་ཆེད་དུ་ཡིན་པ་རེད་བསམ་བྱུང་ཡང། ཐག་ཉེ་སར་སླེབས་པའི་སྐབས་ཁོང་ཚོ་ཚང་མ་ང་བསུ་བར་ཡོང་བ་རེད་འདུག་ལམ་བར་མང་ཚོགས་ཤིན་ཏུ་མང་པོ་གྲལ་སྟར་བསྒྲིགས་ཏེ་ང་ལ་བསུ་མ་བྱེད་པ་དང་ཁོང་ཚོས་དུས་ཚོད་རིང་པོར་སྒུག་འདུག། གང་ལྟར་རྒྱ་ནག་གཞུང་གིས་ང་ལ་བྱེད་སྟངས་ངན་པ་ཞིག་ལག་བསྟར་བྱས་པ་དེས་བོད་རིགས་མང་ཚོགས་ཀྱི་སེམས་སུ་ང་ལ་དགའ་ཞེན་སྔར་ལས་ཀྱང་ཆེ་བར་གྱུར་འདུག་ང་རྒྱ་ནག་གི་རྒྱལ་ཁོངས་སུ་འཛུལ་བའི་ཉིན་ནས་བཟུང་མགྲོན་ཁང་ཕུད་པའི་འགྲོ་སོང་ཡོངས་རྫོགས་རྒྱ་ནག་གཞུང་གིས་ནར་གཏོང་བྱས་སོང་ཡང་ལྷ་ས་ནས་བཟུང་འགྲོ་སོང་རྣམས་རང་ངོས་ནས་གཏོང་དགོས་ཀྱི་འདུག།

ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།